གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་རེས་གཟའ་སྤེན་པའི་སྔ་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་གོ་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས། ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ། ནང་སེམས་ཀྱི་བྱམས་བརྩེ་སྤེལ་དགོས་པ། བཞུགས་སྒར་ཕོ་བྲང་དུ་མི་མང་མཇལ་ཁའི་སྐབས་སུ་བཀའ་བསྩལ་ཡོད་པ་སོགས་དེ་རིང་གི་གལ་ཆེ་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ལྷ་ས་དང་གཞིས་ཀ་རྩེའི་ཁུལ་དུ་ཆམ་རིམས་ཤིག་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཡང་སྐབས་བཅུ་དྲུག་པའི་བཀའ་ཤག་གིས་བོད་མི་སྡོད་ཁང་མེད་མཁན་ཚོ་ལ་སྡོད་ཁང་གི་དཀའ་ངལ་བསལ་ཏེ་གཞིས་ཆགས་སྲ་བརྟན་གྱི་ལས་གཞི་རྒྱ་ཆེ་སྤེལ་འཆར་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ནང་གི་ཆོས་ལུགས་ལ་མ་བརྟེན་པའི་འགྲོ་བ་མིའི་སེམས་ཀྱི་ཡོན་ཏན་གོང་འཕེལ་གཏོང་ཐབས་ཀྱི་དགོངས་གཞི་སཱིའི་ཤེས་ཡོན་སློབ་གསོ་དེ་ནི་རླབས་ཆེན་གྱི་དགོངས་གཞི་ཞིག་དང་ཤེས་ཡོན་གྱི་སློབ་གསོ་དེ་ནི་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ལྷག་གི་སློབ་གྲྭའི་ནང་ལག་ལེན་བསྟར་བཞིན་པ་ལྟར་ད་རེས་བྱང་ཨ་མི་རི་ཀའི་གཟའ་མཇུག་སློབ་གྲྭ་ཁག་གི་དགེ་རྒན་བརྒྱད་ཅུ་ཙམ་ལ་སཱིའི་ཤེས་ཡོན་གྱི་ཟབ་སྦྱོང་གནང་བཞིན་ཡོད་པའི་སྐོར་ལ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ། གླེང་མོལ་གྱི་ལེ་ཚན་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ནས་བཙན་བྱོལ་དུ་ཕེབས་པ་དངོས་གྲུབ་དཔལ་ལྡན་དང། བཙན་བྱོལ་དུ་སྐྱེས་ནས་འཚར་ལོངས་བྱུང་བའི་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་རྣམ་གཉིས་དང་ལྷན་དུ། འདས་པའི་མི་ལོ་དྲུག་ཅུ་རེ་བཞི་རིང་བཙན་བྱོལ་ནང། བོད་ཀྱི་འཐབ་རྩོད་འཕེལ་རིམ་དང་མ་འོངས་ཁ་ཕྱོགས་ཞེས་པའི་བརྗོད་གཞིའི་ཐོག་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་ཀྱི་བྱམས་བརྩེ་དགོས་པ། བཞུགས་སྒར་ཕོ་བྲང་དུ་མི་མང་མཇལ་ཁའི་སྐབས་བཀའ་སློབ་སྩལ་ཡོད་པའི་སྐོར་ལ། འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ཚེས་བཅུ་བདུན་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་རྒྱ་བལ་འབྲུག་གསུམ་དང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཕེབས་པའི་དད་ལྡན་པ་ཁག་ཅིག་ལ་མཇལ་ཁ་སྩལ་ཡོད་པ་དང་སྐབས་དེར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཀྱི་ཞི་བདེ་སྒྲུབ་ཐབས་སྐོར་ལམ་སྟོན་བཀའ་སློབ་སྩལ་སྐབས་མགོན་པོ་གང་ཉིད་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་ཀྱི་བྱམས་བརྩེ་སྤེལ་དགོས་པ་བཀའ་སྩལ་དོན། ཨ་ནི་ང་རང་ཚང་མ་ལོག་གི་འཛམ་གླིང་ཞི་བདེ་ཞི་བདེ་ཟེར་གྱི་ཡོད་རེད་ཞི་བདེ་ཡོང་ཡག་དེ་སེམས་ཀྱི་ནང་ལོགས་ལ་བྱམས་བརྩེ་ཡོད་ན

འཛམ་བུ་ནི་འདི་སྒང་ལ་དོ་སྣང་ཇེ་ཆེ་ཇེ་ཆེ་ལ་འགྲོ་བསྡད་ཀྱི་འདུག་པ་ཡག་པོ་ཞིག་འདུག། དེ་བཞིན་ཡང་མགོན་པོ་གང་ཉིད་མཆོག་གིས་དེ་སྔ་རྒྱ་ནག་ནང་ནང་པའི་ཆོས་རྒྱ་ཆེར་དར་ཡོད་ན་ཡང་བར་སྐབས་ཤིག་ནས་ཉམས་ཆག་ཕྱིན་ཡོད་པ་དང་ལྷག་པར་དུ་དེ་རིང་སང་རྒྱ་ནག་ནང་ནང་པའི་ཆོས་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་བཞིན་ཡོད་པ་མ་ཟད་ནང་པ་སངས་རྒྱས་པའི་ཆོས་དང་འབྲེལ་བ་མེད་སའི་ནུབ་ཕྱོགས་རྒྱལ་ཁབ་ནང་གི་ཤེས་ཡོན་ཅན་མང་པོ་ཞིག་ནས་ནང་ཆོས་དང་འབྲེལ་བའི་སེམས་ཁམས་རིག་པའི་ཐོག་དོ་སྣང་གསར་པ་ཞིག་སླེབས་ཡོད་པ་མུ་མཐུད་བཀའ་བསྩལ་དོན།
རྒྱ་ནག་ཆ་བཞག་ན

ནུབ་ཕྱོགས་ཀྱི་ཤེས་ཡོན་ཅན་དེ་འདྲས་ཀྱིས་ཨེ་ནི་ནང་པའི་ཆོས་ཀྱི་ནང་ལོགས་ནས་སེམས་ཁམས་རིག་པའི་སྐོར་གསུང་བཞིན་པ་དེ་འདྲ་ལ་ཨེ་ནི་དོ་སྣང་གསར་པ་བྱས་བྱས་ཅིག་ང་འདི་པར་ཐུག་གར་ཡོང་མཁན་རྒྱག་ཐུག་འདུག་ཅིག་དངོས་གནས་དྲང་གནས་ཀྱི་ང་ཚོའི་སེམས་ཀྱི་འགྲོ་སྟངས་ག་འདྲས་ཡིན་པ་ཨེ་ནི་ཞི་བདེ་ཞི་བདེ་བྱས་ཏེ་སེམས་ཀྱི་ཐོག་ནས་སྒྲུབ་དགོས་ཀྱི་ཡོད་པ་ཡིན་དུས་ད་ནས་དེ་འདྲས་ཀྱི་ད་དོ་སྣང་གསར་པ་ཅིག་ཡ་སླེབས་བྱས་ཞེ་དྲག་ཡག་པོ་འདུག་མཐའ་མཇུག་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་གནས་སྟངས་ཀྱི་ཆ་ནས་བཙན་བྱོལ་བའི་ཐོག་གནས་ཡོད་ན་ཡང་བོད་ཤར་ནུབ་ལྷོ་བྱང་ཚང་མ་ལོག་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་ལྟ་གྲུབ་སྤྱི་དང་ལྷག་པར་དུ་སེམས་ཁམས་རིག་པའི་སྐོར་དོ་སྣང་གསར་པ་ཞིག་ཡོང་གི་ཡོད་པ་དེ་མགོན་པོ་གང་ཉིད་ཀྱི་ངོས་ནས་འགྲོ་བ་མིའི་ཞབས་འདེགས་དང་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པའི་ཞབས་འདེགས་ཡིན་སྐོར་བཀའ་བསྩལ་དོན།
བྱས་ཙང་ང་རང་ཚོ་ད་ཅིག། གནས་སྟངས་དེ་བཙན་བྱོལ་བ་བྱས་ནས་བསྡད་ཡོད་རེད་དེ་ཡིན་ནའི་གང་ལྟར་བོད་ཤར་ནུབ་ལྷོ་བྱང་ཚང་མ་ལོག་ལ་ཡ་སངས་རྒྱས་བཅོམ་ལྡན་འདས་ཀྱི་ཅིག། ལྟ་གྲུབ་སྤྱི་དང་ལྷག་པར་ཨི་ནི་སེམས་ཁམས་རིག་པའི་སྐོར་ལ་དོ་སྣང་གསར་པ་སླེབས་ཏེ་ཡ་ཅིག་ཡོང་གི་ཡོད་རེད་ད་དེ་ང་རའི་ངོས་ནས་ཆ་བཞག་ན་དངོས་གནས་དྲང་གནས་ཀྱི་འགྲོ་བ་མིའི་ཞབས་འདེགས་ཡིན་སངས་རྒྱས་བཅོམ་ལྡན་འདས་ཀྱི་བསྟན་པའི་ཞབས་འདེགས་ཡིན་ཨེ་ནས་ད་བར་འདུག་འདུག་བྱས་པ་རེད་ད་ད་དུང་སླད་ཀྱང་ལོ་འགའ་རེ་ཅིག་གི་རིང་ལ་ངས་ཞབས་འདེགས་དེ་སྒྲུབ་ཐུབ་ཀྱི་རེད། ཡང་དགའ་ལྡན་ཕོ་བྲང་དྲ་རྒྱའི་ཐོག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་སྤེལ་གསལ་ལྟར་ན་ཕྱི་ཟླ་བཞི་པའི་ཚེས་ལྔ་ཉིན་རྡ་ས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མ་སུ་རི་གཏན་སློབ་དང་བོད་ཁྱིམ་དགེ་ལས་སློབ་ཕྲུག་དང་སློབ་ཟུར་པན་ཇ་མ་རི་གཏན་སློབ་དང་ལག་ཤེས་བཟོ་གྲྭ་གཉིས་ཀྱི་ལས་སློབ་ཟུར་པ་བཅས་ནས་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
དེ་ནས་ལྷ་ས་དང་གཞིས་ཀ་རྩེའི་ཁུལ་དུ་ཆམ་རིམས་ཤིག་ཁྱབ་གདལ་ཤུགས་ཆེ་འགྲོ་བཞིན་པའི་སྐོར། བཞུགས་སྒར་རྡ་རམ་ས་ལ་ནས་འདི་གའི་གསར་འགོད་པ་སངས་རྒྱས་དཀོན་མཆོག་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཕྱི་ཟླ་གཉིས་པའི་ཟླ་མཇུག་ནས་བཟུང་རྒྱ་ནག་གི་ཤིན་ཡན་གྲོང་ཁྱེར་གཙོས་རྒྱ་ནག་གི་གྲོང་ཁྱེར་མང་དག་ཅིག་གི་ནང Influenza ཞེས་པའི་ཆམ་རིམས་ཤིག་ཁྱབ་བརྡལ་ཤུགས་ཆེར་འགྲོ་བཞིན་ཡོད་པ་ལྟར། ད་ལྟའི་ཆར་བོད་ནང་གི་ལྷ་ས་དང་གཞིས་རྩེ་གཙོས་ས་ཁུལ་མང་དག་ཅིག་ནང་ཆམ་རིམས་དེ་ཁྱབ་བརྡལ་འགྲོ་བཞིན་ཡོད་པ། བོད་ནང་གི་འབྲེལ་ཡོད་ཅིག་ནས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང་ལ། ཆམ་རིམས་ཀ་པ་ཟེར་བའི་ཆམ་པ་ཞིག་གང་ས་གང་དུ་ཁྱབ་བཞིན།
གོང་ཞུས་འབྲེལ་ཡོད་ནས་ཆམ་རིམས་དེ་ཏོག་དབྱིབས་རིམས་ནད་ལས་ཤུགས་ཚད་ཆེ་བ་ཡོད་པ་དང། བྱིས་པ་དང་ལོ་ན་རྒན་པ་ཚོར་ཁྱབ་ཚད་མཐོ་བོ་ཡོད་ན་ཡང་ལྷ་ས་ཁུལ་དུ་སློབ་གྲྭ་ཁག་སྔར་བཞིན་འཚོགས་བཞིན་ཡོད་པ་དང་འགྲོ་སྐྱོད་སོགས་རྒྱུན་ལྡན་ཡིན་པ་འགྲེལ་བརྗོད་གནང་གི་འདུག་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་རང་སྐྱོང་ལྗོངས་མི་དམངས་སྨན་ཁང་དང་ལྷ་ས་གྲོང་ཁྱེར་མི་དམངས་སྨན་ཁང་གཉིས་ལ་ཁ་པར་བརྒྱུད་འབྲེལ་བ་བྱས་ཀྱང་ཡ་ལན་བྱས་མ་སོང་མོད། གཞིས་རྩེ་གྲོང་ཁྱེར་མི་དམངས་སྨན་ཁང་གི་འབྲེལ་ཡོད་ལས་བྱེད་ཅིག་ནས་ཆམ་རིམས་དེ་ལྟ་བུ་ཞིག་ཁྱབ་བཞིན་ཡོད་པ་དང།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་འབྲེལ་ཡོད་ནས་ལྷ་ས་ཁུལ་དུ་ཆམ་རིམས་དེ་ཤུགས་ཆེར་ཁྱབ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག་ཡང་རྒྱ་ནག་གཞུང་འབྲེལ་གསར་ལམ་ཁག་ཏུ་རིམས་ནད་དེ་ནི་ཆམ་རིམས་ཀ་པ་ཞེས་པ་ཡིན་པ་དང་བྱིས་པ་དང་ལོ་ན་དྲུག་ཅུ་བརྒལ་བའི་རྒན་རྒོན་ཚོར་ཁྱབ་ཚད་ཆེན་པོ་ཡིན་སྟབས་བྱིས་པའི་ཚ་བ་འཕར་ཚད་སུམ་ཅུ་སོ་བརྒྱད་ཟིན་པ་དང་སྣ་ཁྲག་ཐོན་ཚེ་ངེས་པར་དུ་སྨན་ཁང་དུ་འགྲོ་དགོས་པ་དང་ཆམ་རིམས་དེའི་དུས་ཡུན་བདུན་ཕྲག་གཅིག་དང། ཉིན་གཉིས་པ་དང་གསུམ་པར་ཤུགས་ཆེན་པོ་ཡོད་པས་ཡིད་གཟབ་དགོས་པ་སོགས་བརྗོད་འདུག་པ་ལས། གཞུང་འབྲེལ་ངོས་ནས་ཆམ་རིམས་དེ་ཁྱབ་བརྡལ་ཕྱིན་པ་ནས་མི་སྣ་འདས་གྲོངས་ཀྱི་གནས་ཚུལ་གང་ཡང་བཀོད་མེད་པ་རེད། རྒྱ་ནག་ནང་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ནས་བཟུང་ཆམ་རིམས་དེ་ཁྱབ་བརྡལ་ཕྱིན་ཡོད་པ་དང། རྒྱ་ནག་གི་ཤིན་ཡན་གྲོང་ཁྱེར་གཙོས་གྲོང་ཁྱེར་ཁག་ཅིག་ཏུ་ཆམ་རིམས་དེ་ཁྱབ་བརྡལ་ཤུགས་ཆེར་ཕྱིན་པས་ས་གནས་སྨན་ཁང་ཁག་ཏུ་ཆམ་རིམས་སྨན་རྫོགས་པ་སོགས་ཀྱི་གནས་ཚུལ་བྱུང་ཡོད་འདུག་ལ། ད་ལྟའི་ཆར་རྒྱ་ནག་རྒྱལ་ཡོངས་སུ་ཆམ་རིམས་དེ་ཁྱབ་ཚད་བརྒྱ་ཆ་དྲུག་ཅུ་ཟིན་ཡོད་པ་དང་ཤིན་ཡན་གྲོང་ཁྱེར་སོགས་སུ་སྲིད་གཞུང་གིས་རིམས་ནད་འགོག་ཐབས་ཆེད་སྒོ་རྒྱ་བསྡམས་འཆར་བཀོད་བྱས་པར་སྤྱི་ཚོགས་དྲ་ལམ་ཁག་ཏུ་མི་མང་གིས་སྒོ་རྒྱ་བསྡམས་ཀྱི་ཐད་ངོ་རྒོལ་ཤུགས་ཆེར་བྱེད་བཞིན་ཡོད་པ་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ད་ལྟ་ཇི་ནི་ཝའི་ནང་ལ་འཚོགས་བཞིན་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་གཉིས་པའི་ཐོག་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྐུ་ཞབས་ཝན་སིན་མར་ཏིན་ལགས་ཀྱིས་སྤྱི་བསྒྲགས་གཉིས་སྤེལ་བའི་ནང། རྒྱ་ནག་གིས་བོད་ནང་ལ་མུ་མཐུད་སྡུག་སྦྱོང་མནར་གཅོད་དང་བོད་ཀྱི་ཁོར་ཡུག་ལ་དྲག་གནོན་བྱེད་ཀྱི་ཡོད་ལུགས་གསུངས་བཞག་དེ་ཡང་ཁ་ས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གནས་ཚུལ་སྤེལ་བའི་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྐུ་ཞབས་ཝན་སིན་མར་ཏིན་ལགས་ཀྱིས། ཧེལ་སིན་ཀི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཐེབས་རྩ་ཁང་གིས་ངོ་ཚབ་གནང་ནས་སྤྱི་བསྒྲགས་གཉིས་སྤེལ་བའི་དང་པོ་དེའི་ནང། མནར་གཅོད་དང་གདུག་རྩུབ་ཅན་དེ་བཞིན་མི་སྤྱོད་ལས་འདས་པའི་ཉེས་ཆད་དང་དམའ་འབེབས་ཀྱི་སྐྱོང་ཚུལ་སོགས་ལ་ཐུགས་ཞིབ་གནང་མཁན་རྒྱལ་སྤྱིའི་དམིགས་བསལ་རྟོག་ཞིབ་སྐུ་ཚབ་ལྕམ་ཨེ་ལཱིས་ཇིལ་ཨེད་ཝར་ལགས་དང་ལྷན་དུ་གྲོས་བསྡུར་བགྲོ་གླེང་གནང་པའི་སྐབས་ཁོང་གིས། བོད་ཀྱི་ཚོང་པ་གྲགས་ཅན་རྡོ་རྗེ་བཀྲ་ཤིས་ལགས་རྒྱ་ནག་གི་བཙོན་འཇུག་དོ་དམ་འོག་ཡོད་པའི་སྐབས་གདུག་རྩུབ་མནར་གཅོད་མྱངས་པའི་སྐོར་སོགས་གསུངས་པའི་ཐོག་ཁོང་ལ་བུན་ཡར་གཡོ་ཟོལ་གྱི་ཉེས་མིང་ཐོག་ཚེ་བཙོན་ཐོག་བཞུགས་བཞིན་པར་སོང། ཁོང་གི་བདེ་དོན་ཐོག་ལ་ཐུགས་ཚབ་ཆེན་པོ་ཡོད་ལུགས་གསུངས་བཞག། ཡང་བོད་ནང་གང་བྱུང་འཛིན་བཟུང་བྱས་པ་དང་བཙོན་ཁང་ནང་མནར་གཅོད་ཚད་མེད་བཏང་ནས་རྐྱེན་འདས་སུ་བཏང་བ་དཔེར་ན། ལོ་ན་བཅུ་དགུ་ལ་སོན་པ་དགེ་འདུན་པ་བསྟན་འཛིན་ཉི་མ་ལགས་དང་ལོ་ན་ལྔ་བཅུ་ང་གཅིག་ལ་སོན་པ་སྣེ་ཤན་པ་དཀོན་མཆོག་སྦྱིན་པ་ལགས་མནར་གཅོད་འོག་བཙོན་ཁང་ནང་ལ་རྐྱེན་འདས་སུ་ཕྱིན་པ་སོགས་གསལ་བཤད་གནང་བཞག། ཡང་སྤྱི་བསྒྲགས་གཉིས་པ་དེ་བཞིན་ཕྱི་ཚེས་བཅོ་ལྔ་ཉིན་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཐོག་དམིགས་བསལ་རྟོག་ཞིབ་གནང་མཁན་རྒྱལ་སྤྱིའི་སྐུ་ཚབ་ལྕམ་མེ་རི་ལོ་རཱ་ལགས་དང་ལྷན་དུ་གྲོས་བསྡུར་བགྲོ་གླེང་གནང་པའི་སྐབས། རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་ཤུགས་ཆེ་དང་ཆུ་མཛོད་གསར་རྒྱག་གི་ལས་འཆར་ཐོག་ནས་བོད་ཀྱི་ས་དང་ཁོར་ཡུག་རང་བྱུང་ཐོན་ཁུངས་སོགས་ལ་གནོད་འཚེ་ཧ་ཅང་ཆེན་པོ་བཟོ་བཞིན་པའི་སྐོར་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། ཕྱི་ཟླ་གསུམ་པའི་ཚེས་བཅུ་གསུམ་དང་བཅུ་བཞི་ཉི་མ་གཉིས་ཀྱི་རིང། བཙན་བྱོལ་བོད་མིའི་ཤེས་ཡོན་ལྷན་ཚོགས་དང་ཤེས་ཡོན་སློབ་སྟོན་ཚོགས་ཆུང་གཅིག་ལྕོགས་ཀྱི། ལྷན་ཚོགས་ཐེངས་བཅུ་པ་དེ་བཞུགས་སྒར་རྡ་རམ་ས་ལར་བསྐོང་ཚོགས་གནང་བཞག། དེ་ཡང་ལྷན་ཚོགས་ཀྱི་དབུ་འབྱེད་མཛད་སྒོར། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གཙོས་པའི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང། ཤེས་ཡོན་ལྷན་ཚོགས་ཀྱི་ཚོགས་གཙོ་དགེ་བཤེས་ལྷག་རྡོར་ལགས། ཤེས་རིག་དྲུང་ཆེ་འཇིགས་མེད་རྣམ་རྒྱལ་ལགས་གཞན་ཡང་ཤེས་ཡོན་ལྷན་ཚོགས་ཀྱི་ཚོགས་མི་བཅས་ནས་མཉམ་ཞུགས་གནང་བཞག།

མ་འོངས་པར་ལས་འཆར་གྱི་གནད་ལ་འཕེལ་བ་འཁེལ་བ་དང་འགྲོ་སོང་གཏོང་ཡུལ་འོས་པ་ཡོང་བར་གཞི་རིམ་ནས་གྲངས་ཐོ་ཚད་ལྡན་དགོས་རྒྱུ་དེ་ཧ་ཅང་གལ་ཆེན་པོ་ཡིན་སྟབས་སློབ་གྲྭ་དང་འབྲེལ་བའི་གྲངས་ཐོ་ད་ལྟའི་ཆར་དགོས་མཁོ་ཡོད་པ་ཙམ་མ་ཟད་མ་འོངས་པར་ཡང་དགོས་མཁོ་ཡོང་སྲིད་པ་བཅས་ཀྱི་གྲངས་ཐོ་ཚད་ལྡན་རྣམས་ཤེས་རིག་ལས་ཁུངས་ནས་བསྡུ་རུབ་གནང་རྒྱུ་དེ་གལ་ཆེན་པོ་ཡིན་པ་སོགས་ཀྱི་སྐོར་གསུངས་བཞག་ཐེངས་འདིའི་ལྷན་ཚོགས་ཀྱི་ཐོག་ད་ལྟའི་སྐབས་བཙན་བྱོལ་ནང་དུ་བོད་ཀྱི་ཆབ་སྲིད་དང་རིག་གནས། ལེགས་བྱང་བཅས་ཀྱི་བྱ་གཞག་འཛིན་སྐྱོང་སྤེལ་གསུམ་བྱ་བར་དཀའ་ཚེགས་ཆེ་ཤོས་དེ་ནི། སློབ་གྲྭ་ཁག་གི་སློབ་ཕྲུག་གི་གྲངས་འབོར་འདང་ངེས་ཤིག་མེད་པ་དེ་ཡིན་སྟབས་ད་ལྟའི་གནས་སྟངས་འདི་མུར་ཡུན་རིང་གནས་པ་ཡིན་ན། གསབ་ཏུ་མེད་པའི་མི་རིགས་ཀྱི་གྱོང་གུན་ཞིག་ཕོག་ངེས་ལ་སོང།

སྲིད་བྱུས་དེར་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་འཆར་དང། མང་ཚོགས་ནས་ཚད་མཐོའི་རྒྱབ་སྐྱོར་དང། བོད་མི་མང་སྤྱི་འཐུས་ལྷན་ཚོགས་ནས་སྤྱི་མོས་གྲོས་ཆོད་བཞག་པ་བཅས། དམངས་གཙོའི་ལམ་སྲོལ་གྱི་བརྒྱུད་རིམ་གྱི་ཐོག་ནས་གཏན་འབེབས་གནང་བ་ཞིག་ཡིན་དུས། དབུས་གཙང་ཆོལ་ཁའི་མང་ཚོགས་ནས་དབུ་མའི་ལམ་གྱི་སྲིད་བྱུས་ཀྱི་བརྒྱུད་རིམ་རྣམས་ལ་སྦྱང་བརྩོན་གནང་དགོས་རྒྱུ་དེ་གལ་ཆེན་པོ་ཡིན་པ་དང། གཞི་རྩའི་གང་ཟག་སྒེར་གྱི་ངོས་ནས་ཆབ་སྲིད་ཀྱི་ལངས་ཕྱོགས་གང་བཟུང་ནའང་འགྲིག་གི་ཡོད་པ། མཐར་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་སྒྲིག་འཛུགས་ཀྱི་ངོས་ནས་ཁྱབ་ཁོངས་མི་དམངས་མང་ཤོས་ལ་གཞིགས་པའི་གཞོན་སྐྱེས་སློབ་གསོའི་ཆེད་གླེང་སྟེགས་བསྐྲུན་དགོས་པ་གལ་ཆེན་པོ་ཡིན་པ་མ་ཟད་ཁྱབ་ཁོངས་མི་དམངས་ཀྱི་སྒྲིག་འཛུགས་ལ་ཡིད་ཆེས་དང་གདེང་འཇོག་སླེབས་ཐབས་བྱེད་དགོས་པ་སོགས་ཀྱི་གསུང་བཤད་གནང་འདུག་དེ་རྗེས་ཚོགས་གཞོན་མཆོག་བརྒྱུད་ནས་དབུས་གཙང་དམ་པ་ཆོས་ཀྱི་ཆོལ་ཁའི་རྒན་རབས་རྣམས་ལ་ལེགས་གསོལ་ཕྱག་རྟགས་གནང་བའི་གནས་ཚུལ་འདུག། ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་བདུན་ཕྲག་རྗེས་མར་ར་ཤི་ཡའི་རྒྱལ་ས་མོ་སི་ཀོ་ནང་ལ་ཕེབས་ནས་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མིར་པུ་ཏིན་དང་ཐུག་འཕྲད་བྱ་འཆར་འདུག་ལ། དེ་ནི་ཡུག་ཀེ་རེན་ནང་དམག་བརྒྱབ་བཞིན་པ་དེར་རྒྱལ་སྤྱིའི་ནང་དངངས་འཚབ་ཆེན་པོ་བྱ་བཞིན་པའི་སྐབས་འདིར་ཞི་ཅིན་ཕིང་གིས་ཕྱི་འབྲེལ་ཆེ་རུ་གཏང་རྒྱུའི་མངོན་འདོད་ཞིག་ཡིན་ལུགས་ཡུར་ཀིན་གྱི་རྒྱལ་ས་ཀིབ་ནས་ཨེ་པི་གསར་ལས་ཁང་གིས་ཁ་ས་གནས་ཚུལ་སྤེལ་བཞག་དེ་ཡང་ནུབ་ཕྱོགས་ཡུལ་གྲུ་ཚོས་ར་ཤི་ཡའི་སྲིད་འཛིན་པུ་ཏིན་གྲོགས་མེད་གཅིག་པུར་བཞག་ཐབས་བྱ་བཞིན་པའི་སྐབས་དང་ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་ནས་ཟླ་བ་བཅུ་གསུམ་ཕྱིན་པའི་ཉིན་དེར། ཞི་ཅིན་ཕིང་གིས་ར་ཤི་ཡར་འགྲོ་རྒྱུའི་གསལ་བསྒྲགས་བྱས་ཡོད་པ་རེད། ཡང། ཧེག་གྲོང་ཁྱེར་ནང་དུ་ཡོད་པའི་རྒྱལ་སྤྱིའི་ནག་ཉེས་ཞིབ་འཇུག་ཁྲིམས་ཁང་ཆེན་མོས། ར་ཤི་ཡའི་སྲིད་འཛིན་པུ་ཏིན་ནི་དམག་འཐབ་ཀྱི་ནག་ཅན་པ་ཞིག་ཡིན་པ་དང་ཁོ་པ་འཛིན་བཟུང་བྱ་དགོས་པའི་བཀའ་ཤོག་བཏང་ཡོད་པ་རེད། ཁ་སང་རེས་གཟའ་པ་སངས་ཉིན་ཨ་མི་རི་ཀའི་གཞུང་གིས་རྒྱ་ནག་གིས་ར་ཤི་ཡས་ཡུག་རེན་དབང་བསྒྱུར་བྱས་པའི་གཏན་འབེབས་ཆོག་མཆན་གྱི་ལམ་ནས་ཡུག་རེན་ནང་མེ་འཕེན་མཚམས་འཇོག་བྱ་རྒྱུའི་གྲོས་འཆར་གང་འདྲ་ཞིག་བཏོན་ཀྱང་དེར་ཨ་མི་རི་ཀས་ངོ་རྒོལ་བྱ་རྒྱུ་ཡིན་ཞེས་གསུངས་བཞག་ཨ་རིའི་ཕོ་བྲང་དཀར་པོའི་རྒྱལ་ནང་བདེ་སྲུང་ལྷན་ཁང་གི་མགྲིན་ཚབ་པ་ཇོན་ཀིར་པི་ལགས་ཀྱིས་ཞི་ཅིན་ཕིང་ལགས་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་མཆོག་དང་མཇལ་འཕྲད་ཞུས་ནས་ཁོང་གི་ཡུལ་གྱི་དམག་འཐབ་ཀྱི་ཐོག་ལ་གཟིགས་ཕྱོགས་ཡང་ཤེས་པ་བྱ་དགོས་པ་ལས་ཕྱོགས་གཅིག་གི་བསམ་འཆར་གྱི་ཐོག་ལ་མ་འགྲོ་བ་བྱ་དགོས་པ་རེད་ཅེས་གསུངས་བཞག་ར་ཤི་ཡས་ཡུཀ་རེན་ལ་བཙན་འཛུལ་བྱས་པར་ངོ་རྒོལ་མཚོན་ཆེད་ནུབ་ཕྱོགས་ཡུལ་གྲུ་ཚོས་ར་ཤི་ཡ་ལ་དཔལ་འབྱོར་གྱི་ཉེས་ཆད་བཀལ་བ་དེར་རྒྱ་ནག་གིས་སྐྱོན་བརྗོད་བྱས་ཡོད་པ་དང་དེ་བཞིན་ཨ་མི་རི་ཀ་དང་བྱང་ཨེ་ཏི་ལན་ཏི་དམག་དོན་ཆིངས་མཐུན་སྒྲིག་འཛུགས་ཀྱིས་ར་ཤི་ཡའི་སྲིད་འཛིན་པུ་ཏིན་གྱི་དམག་དོན་ལས་འགུལ་ལ་དཀྲོག་རྐྱེན་སློང་གི་འདུག་ཞེས་སྐྱོན་བརྗོད་ཡང་བྱ་བཞིན་པ་རེད། ཡང་སྐབས་བཅུ་དྲུག་པའི་བཀའ་ཤག་གིས་བོད་མི་སྡོད་ཁང་མེད་མཁན་ཚོ་ལ་སྡོད་ཁང་གི་དཀའ་ངལ་སེལ་ཏེ་གཞིས་ཆགས་སྲ་བརྟན་གྱི་ལས་གཞི་རྒྱ་ཆེར་སྤེལ་འཆར་ཡོད་འདུག་ཞིབ་གསལ་འདིའི་སྐོར་བཞུགས་སྒར་དྷརྨ་ས་ལ་ནས་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་ལྔ་པའི་ལས་ཉིན་གསུམ་པའི་སྐབས། སྔོན་རྩིས་ཐོག་སྤྱི་ཡོངས་བགྲོ་གླེང་གནང་བའི་དོན་གནད་ཁག་ལ་དཔལ་འབྱོར་བཀའ་བློན་དང་ཚོད་དཔག་འཆར་རྩིས་ཚོགས་ཆུང་གིས་ལན་འདེབས་གསལ་བཤད་སྐབས་དཔལ་འབྱོར་བཀའ་བློན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྐབས་བཅུ་དྲུག་པའི་བཀའ་ཤག་གིས་ལས་འཁུར་དངོས་སུ་ཞུས་པའི་སྐབས་བཙན་བྱོལ་བོད་མིའི་གཞིས་ཆགས་སྲ་བརྟན་དང་འབྲེལ་བའི་གདོང་ལེན་བྱེད་དགོས་པའི་དཀའ་ངལ་ཆེན་པོ་གཉིས་ཏེ། གཞིས་ཆགས་ཁག་ནང་ལས་ཀའི་གོ་སྐབས་ཞན་པའི་དབང་གིས་གཞོན་སྐྱེས་གནས་སྡོད་བྱེད་མཁན་ཉུང་དུ་འགྲོ་བཞིན་པའི་དཀའ་ངལ་དང་སྡོད་ཁང་མེད་མཁན་ཚོར་སྡོད་ཁང་གི་དཀའ་ངལ་སེལ་དགོས་པ་བཅས་ཡིན་པས་ད་ལྟའི་བཀའ་ཤག་གི་ངོས་ནས་དཀའ་ངལ་དེ་དག་སེལ་ཐབས་གནང་གི་ཡོད་པ་མ་ཟད་གཞིས་ཆགས་སྲ་བརྟན་གྱི་ལས་གཞི་དེ་རྒྱ་གར་ཤར་ཕྱོགས་སུ་ཡོད་པའི་ཨོ་རི་ས་མངའ་སྡེ་ནས་འགོ་འཛུགས་གནང་འཆར་ཡོད་པ་གསུངས་གནང་སོང། ང་ཚོ་འགོ་བཙུགས་ཡས་དེ་ཨོ་རི་ས་ནས་འགོ་བཙུགས་གི་ཡིན་ཟེར་ཞུ་དགོས་ཡས་རྒྱུ་མཚན་དེ་ག་རེ་ཟེར་ན་ཉིས་སྟོང་བཅོ་གསུམ་བཅུ་བཞི་ནས་མི་མང་གིས་ཡ། ས་གནས་འགོ་འཛིན་ལས་ཁུངས་བརྒྱུད་ནས་ནང་སྲིད་ལ་ཕུལ་ནས་ནང་སྲིད་ཀྱིས་བདག་པོ་བརྒྱབ་བསྡད་པའི་ཨེ་ཀ་བརྒྱ་དང་སུམ་ཅུ་ཞིག་འདུག་འདི་ཡས་རིགས་ཀྱི་མཐའ་སྐོར་འདྲ་བ་ཅིག་བྱས་རྗེས་བུ་བྱས་ནས་གཉིད་འཇོག་བཞིན་འདུག་ཁ་སེང་ལྟ་ག་ཕྱིན་པ་ཡིན་ད་འདི་གས་ཚང་མ་ལོ་ང་ཚོ་གནམ་ནས་མར་པར་བརྒྱབ་བྱས satellite པར་རྒྱག་དགོས་བརྒྱབ་ཚར་བ་ཡིན་མ་གིའི་ས་ཆ་ལ་མར་ཕྱིན་བྱས་ཐིག་ཚད་རྒྱག་དགོས་མཛོད་ཆ་ཚང་བརྒྱབ་ཚར་བ་ཡིན་ཨ་ནི་ས་བགོ་བརྒྱབ་བྱས་ཁང་པ་བརྒྱབ་པ་ཡིན་ན་ག་པར་ག་པར་བརྒྱབ་དགོས་ཀྱི་འདུག་དེ་ཚོའི་བསམ་བློ་བཏང་ཡོད་ད་ཁ་སེང་ད་ལྟ་ད་ནོར་བུ་གླིང་ཁ་མཉམ་དུ་ད་ད་རིང་དྲི་བ་སླེབས་པ་སོང་ཙང་ཞུ་བྱས་པ་མ་གཏོགས་ཅིག་གིས་ནོར་བུ་གླིང་ཁ་མཉམ་དུ་ད་ལྟ་དངོས་སུ་སྐད་ཆ་བཀའ་མོལ་ཞུ་ཡས་ཡིན། གལ་སྲིད་ནོར་བུ་གླིང་ཁ་གི་གཡས་གཡོན་ལ་ཡོད་མཁན་གྱི་བོད་ནས་ཕེབས་བཞུགས་མཁན་དེ་ཚོ་ཨོ་རི་ས་ལ་མར་སྤོས་པ་ཡིན་ན་ནོར་བུ་གླིང་ཁ་བཟོ་གྲྭ་ཡང་སྤོ་ཐུབ་ཀྱི་རེད་པས་མ་རེད་པས། དེ་བྱས་པ་ཡིན་ན་བཟོ་གྲྭ་ཡང་ཡོད་པ་བྱས་ལས་བྱེད་ཡང་ཡོད་པ་བྱས་ལས་བྱེད་ཚོ་ཡིན་པ་ཡིན་ན་ང་ཚོ་ཁང་པ་བརྒྱབ་ནས་ཕུལ་གི་རེད་ཨ་ནི་ཁང་ད་ལྟ་ཡིན་པ་ཡིན་པ་ཡིན་ན་ནོར་བུ་གླིང་ཁ་གཡས་གཡོན་ལ་གླ་ཆ་ནང་ལོགས་ནས་ཁང་གླ་མང་པོ་ཅིག་སྤྲད་དེ་བསྐོར་བ། ཡང་སྐབས་དེར་དཔལ་འབྱོར་བཀའ་བློན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ནང་སྲིད་ལས་ཁུངས་ཀྱི་གཙོ་འགན་བཞེས་ཏེ་བཙན་བྱོལ་བོད་མིའི་སྡོད་ཁང་མེད་པའི་ཐོ་གཞུང་བསྡུས་པའི་སྐབས་ད་ལྟའི་ཆར་རྡ་རམ་ས་ལ་ཡི་སྤྱི་བོའི་ནང་ཁང་པ་མེད་པའི་ཁྱིམ་ཚང་བརྒྱད་བརྒྱ་ཙམ་གྱིས་ཐོ་འགོད་བྱས་ཡོད་པ་མ་ཟད་བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་ནོར་བུ་གླིང་གི་གཡས་གཡོན་ལ་ཁྱིམ་ཚང་བརྒྱ་དང་ལྔ་བཅུ་ཙམ་གྱིས་ཐོ་འགོད་བྱས་ཡོད་པ་སོགས་ས་ཁུལ་གཞན་ཁག་ཏུ་ཡང་ཐོ་འགོད་བྱས་པ་ཆ་ཚང་ལ་ནང་སྲིད་ལས་ཁུངས་ནས་སླར་ཡང་དོ་ནན་པོའི་ངང་ཞིབ་འཇུག་བྱས་ཏེ་མཐར་ཐོ་གཞུང་ནང་སླེབས་པ་ཆ་ཚང་ཡོངས་ཁྱབ་གསལ་བསྒྲགས་གནང་རྒྱུ་ཡིན་པ་གསུངས་གནང་སོང། དེ་ཚོ་ཚང་མ་ལོ་ཡང་བསྐྱར་ད་ད་ལྟ་རིམ་པ་དེ་ང་ཚོ་ག་པར་སླེབས་བསྡད་ཡོད་ཟེར་ན་ནང་སྲིད་རང་ནས་ས་གནས་ལ་ལས་བྱེད་མར་འགྲོ་བྱས་ཐོ་གཞུང་མཐའ་མ་གཅིག་གཏན་འབེབས་བྱས་འདི་གཏན་འབེབས་བྱས་ཚར་བའི་རྗེས་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ཐོ་གཞུང་འདི་ཡོངས་རྫོགས་ང་ཚོ་བཀྲམ་གི་ཡིན། མི་རེ་རེ་རེའི་མིང་དང་བཅས་པ་སུ་སུ་ལ་རག་གི་ཡོད་མེད་འདི་ཚང་མ་བཀྲམ་གི་ཡིན། དེ་ནས་དུས་ཚོད་ངེས་ཅན་ཅིག་བཞག་ནས་དེའི་ནང་ལོགས་ལ། མི་འདི་ལ་ཁང་པ་ཡོད་རེད་འདི་ལ་ཐོབ་ན་ཐོབ་ན་འགྲིག་གི་མ་རེད་ཟེར་ཡ་དང་ཡང་མ་ཐོབ་མཁན་ཅིག། ཐོབ་དགོས་མཁན་ཅིག་ལྷག་བཞག་འདི་ཚུད་མི་འདུག་ཟེར་ཡ། ཚུད། ང་ཚོ་ཚུད་མི་འདུག་ཟེར་ཡ་དེ་འདྲས་ཡོད་པ་ཡིན་ན། འདིའི་གོ་སྐབས་དེ་ཕུལ། སྐྱོན་སྟོན་མཁན་བྱུང་བ་ཡིན་ན་ང་ཚོ་ཞིབ་འཇུག་བྱེད་ཀྱི་རེད་སྐྱོན་མ་སྟོན་མཁན་ན་སྐྱོན་སྟོན་མཁན་མ་བྱུང་བ་ཡིན་ན་ཞིབ་འཇུག་བྱེད་དགོས་ཡ་ཡོད་མ་རེད་བ། ད་འདི་གའི་ཚང་མ་བྱས་ཚར་ནས་མཐའ་མའི་གི་ཐོ་གཏན་འབེབས་བྱས་ཚར་བའི་རྗེས་ལ་འོ་ད་འདི་འགྲིག་འདུག་འགྲིག་མི་འདུག་བྱས་ནས་རྩ་བ་ཉིད་ནས་གསུང་ས་མེད་པ་ཅིག་ང་ཚོ་ལམ་ཁ་ཅིག་བཟོ་དགོས་ཀྱི་འདུག། མདོར་ན་སྐབས་བཅུ་དྲུག་པའི་བཀའ་ཤག་གིས་བཙན་བྱོལ་བོད་མི་ཡི་གཞིས་ཆགས་ཁག་སྲ་བརྟན་ཡོང་ཆེད་ཐབས་ཤེས་ཡོད་དགུ་རྩལ་སྤྲུགས་འདོན་བཞིན་ཡོད་པ་སྲིད་སྐྱོང་མཆོག་གིས་གསུངས་ཤིང་གཞིས་ཆགས་སྲ་བརྟན་གྱི་ལས་གཞིའི་ཐོག་བོད་མིའི་སྒྲིག་འཛུགས་གཏན་འཇགས་མ་དངུལ་ནས་འགྲོ་གྲོན་གཏོང་མི་དགོས་པར་བཀའ་ཤག་སྐབས་བཅུ་དྲུག་པས་ད་བར་བསགས་བཞག་པའི་ཧིན་སྒོར་ས་ཡ་སུམ་བརྒྱ་དགུ་བཅུ་ཡོད་པ་ནས་འགྲོ་གྲོན་བཏང་གི་ཡོད་པ་མ་ཟད་ཁང་པ་གསར་རྒྱག་སོགས་ཀྱི་ལས་གཞིའི་ཐོག་ཕྱི་རྒྱལ་གྱི་རོགས་ཚོགས་ཁག་ལ་འབོད་སྐུལ་ཞུས་ཡོད་པ་འགྲེལ་བརྗོད་གནང་སོང། གཙོ་བོ་དེ་ས་ཆ་དང་འབྲེལ་བ་ཡོད་པས་མ་གཏོགས་ཁང་པ་རྒྱག་ཡག་དང་ལམ་ཁ་རྒྱག་ཡག་དང་ཆུ་དང་གློག་དང་ཆ་ཚང་གཅིག་ང་ཚོ་གཞན་པ་ནས་རོགས་ཚོགས་ད་ཡོང་གི་ཡོང་གི་བྱས་བྱས་ད་རིང་ཨ་མི་རི་ཀར་འགྲོ་དུས་སྐད་ཆ་བཤད་པ་ཡིན་དེ་ནང་བཞིན་རྒྱལ་ཁབ་གཞན་པ་ལའང་སྐད་ཆ་བཤད་བཞག་ཡོད་རྒྱལ་ཁབ་གཅིག་ད་ལྟ་གྲོས་ཚོགས་དེ་ཚར་བ་དང་ཚུར་ཡོང་གི་ཡོད།
གཞན་ཡང་ཁ་སང་ཕྱི་ཚེས་བཅུ་དྲུག་ཉིན་གྱི་གྲོས་ཚོགས་ལས་རིམ་ཐོག་བོད་ནང་གི་ཛ་དྲག་གནས་སྟངས་ལ་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་དོན་ཚན་དྲུག་ཡོད་པ་སྤྱི་མོས་ཀྱིས་གཏན་འབེབས་གནང་བའི་ནང། བོད་བསྟན་སྲིད་མི་རིགས་བཅས་ལུས་སྲོག་བློས་གཏོང་གནང་མཁན་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་ལྷག་བསམ་དང་སྙིང་སྟོབས་ལ་ཡི་རངས་དང་ཤུལ་ལུས་གཉེན་འབྲེལ་ཡོངས་ལ་ཐུགས་གསོ་ཞུ་རྒྱུ་དང། རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་བོད་ནང་དྲག་གནོན་གདུག་རྩུབ་ཅན་གྱི་སྲིད་བྱུས་རྣམས་འཕྲལ་དུ་མཚམས་འཇོག་དགོས་པ། པན་ཆེན་སྐུ་ཕྲེང་བཅུ་གཅིག་པ་དགེ་འདུན་ཆོས་ཀྱི་ཉི་མ་མཆོག་གིས་གཙོས་པའི་བཙོན་འོག་ཏུ་སྡུག་སྦྱོང་མྱོང་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པ་རྣམས་གང་མགྱོགས་གློད་གྲོལ་གཏང་དགོས་པ། དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་རྒྱ་ནག་གཞུང་དང་ལྷན་དུ་བོད་རྒྱ་འབྲེལ་མོལ་བྱ་རྒྱུ་ཡི་གྲ་སྒྲིག་ཡོད་ཀྱང ྋགོང་ས་མཆོག་ཞལ་བཞུགས་པའི་སྐབས་སུ་བོད་རྒྱའི་དཀའ་རྙོག་ཐག་གཅོད་མ་བྱས་པར་མ་འོངས་པར་ཛ་དྲག་གནས་ཚུལ་ག་རེ་བྱུང་ཡང་དེ་ཡི་འགན་འཁུར་ཆ་ཚང་རྒྱ་ནག་གཞུང་ལ་ཡོད་པ་སྤྱི་མོས་ཀྱིས་གྲོས་ཆོད་བཞག་འདུག་པ་མ་ཟད་རྒྱ་གར་གཞུང་མང་གིས་གཙོས་པའི་བོད་དོན་རྒྱབ་སྐྱོར་གནང་མཁན་གཞུང་དང་ཚོགས་སྒེར་བཅས་ཀྱིས་བོད་ཀྱི་གནས་སྟངས་ཛ་དྲག་ཏུ་འགྱུར་བའི་སྐབས་འདིར་རོགས་རམ་གནང་བར་བཀའ་དྲིན་བླ་མེད་དུ་ཆེ་ཞེས་ཞུ་རྒྱུ་དང་མཐའ་མ་བོད་དོན་བདེན་པའི་འཐབ་རྩོད་དང་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་རྣམས་མི་ཉམས་རྒྱུན་འཛིན་ཐོག་བོད་མི་རྣམས་ཀྱི་ཆིག་སྒྲིལ་གྱི་ནུས་པ་གོང་མཐོར་གཏོང་རྒྱུར་ཕྱོགས་ཡོངས་ནས་ཕྱར་གྲུ་མཉམ་འདེགས་བྱ་དགོས་པ་བཅས་ཀྱི་སྤྱི་མོས་ཀྱི་གྲོས་ཆོད་བཞག་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ནང་གི་ཆོས་ལུགས་ལ་མ་བརྟེན་པའི་འགྲོ་བ་མིའི་སེམས་ཀྱི་ཡོན་ཏན་གོང་འཕེལ་གཏོང་ཐབས་ཀྱི་དགོངས་གཞི་སཱིའི་ཤེས་ཡོན་སློབ་གསོ་དེ་ནི་རླབས་ཆེན་གྱི་དགོངས་གཞི་ཞིག་དང་ཤེས་ཡོན་གྱི་སློབ་གསོ་དེ་ནི་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ལྷག་གི་སློབ་གྲྭའི་ནང་ལག་ལེན་བསྟར་བཞིན་པ་ལྟར་ད་རེས་བྱང་ཨ་མི་རི་ཀའི་གཟའ་མཇུག་སློབ་གྲྭ་ཁག་གི་དགེ་རྒན་བརྒྱད་ཅུ་ཙམ་ལ་སཱིའི་ཤེས་ཡོན་གྱི་ཟབ་སྦྱོང་གནང་བཞིན་ཡོད་པའི་སྐོར་ལ་གཡུ་སྒྲོན་ལགས་ཀྱིས་སཱིའི་ཤེས་ཡོན་སློབ་གསོའི་ཟབ་སྦྱོང་སྣེ་ཁྲིད་པ། ཨེ་མོ་རི་གཙུག་ལག་སློབ་གྲྭ་ཆེན་མོ་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་ཙཱ་བ་བགྲེས་པ། བརྩོན་འགྲུས་བསམ་འཕེལ་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། བྱང་ཨ་རིའི་ནང་གི་གཟའ་མཇུག་བོད་ཡིག་སློབ་གྲྭ་ཁག་བཅོ་བརྒྱད་ཀྱི་དགེ་རྒན་བརྒྱད་ཅུ་ཙམ་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་དགོངས་གཞིའི་སཱིའི་ཤེས་ཡོན་སློབ་གསོའི་སྐོར་ཟབ་སྦྱོང་ཞིག་གནང་བཞིན་པ་དེ་ནི

ད་རེས་སཱིའི་ཤེས་ཡོན་གྱི་ཟབ་སྦྱོང་གནང་མཁན་གྲས་སཱིའི་ཤེས་ཡོན་སློབ་གསོའི་ཟབ་སྦྱོང་སྣེ་ཁྲིད་པ་དང་ཨ་རིའི་ཨེ་མོ་རི་གཙུག་ལག་སློབ་ཆེན་དང་བོད་ཀྱི་ཚན་རིག་ལས་རིམ་གྱི་ལོ་ཙཱ་བ་བརྩོན་འགྲུས་བསམ་འཕེལ་ལགས་ཀྱིས་ངོ་སྤྲོད་གནང་བྱུང། སཱིའི་ཤེས་ཡོན་སློབ་གསོ་ཟེར་ཡ་དེ་ནི་ལས་རིམ་འདི་གི་མིང་ཨིན་ཇིའི་ནང་ལོགས་ལ SEE Learning ཞུ་དགོས་པ་འདིའི་ཚུལ་ང་ཚོས་བོད་སྒྱུར་ཞུས་བཞག་པ་ཅིག་ཆགས་ཀྱི་ཡོད་རེད་དེ་ཨིན་ཇིའི་ནང་གི་ཚིག SEE ཟེར་ཡ་དེ SSSEE ཟེར་ཡ་དེ Social Emotional Ethical ཟེར་ལབ་ཀྱི་ཡོད་རེད། སྤྱི་ཚོགས་བྱས་སེམས་མྱོང་བཟང་སྤྱོད་བཅས་ཀྱི་ཤེས་ཡོན་སློབ་གསོ། འདི་ད་ལྟ་སྔོན་འགྲོ་སློབ་མ་ནས་བྱས་ནས་སློབ་གྲྭ་ཆེ་བའི་ད་འཛིན་གྲྭ་བཅུ་གཉིས་ཀྱི་སློབ་མའི་བར་གྱི་སློབ་མ་ཚོ་ལ་ནང་གི་རྩལ་རིགས་གཅིག་གོང་འཕེལ་གཏང་ཡག་གི་ཤེས་ཡོན་གྱི་ལས་རིམ་གཅིག་ཆགས་བསྡད་ཡོད་རེད། ད་ནང་གི་རྩལ་གོང་འཕེལ་གཏང་ཡག་གི་རྩལ་གྱི་ནང་ལོགས་ལ། ཨ་ནི། ག་རེ་སླེབས་ཀྱི་ཡོད་རེད་ཟེར་ལབ་པ་ཡིན་ན་གཙོ་བོ་ང་ཚོས་ཀྱི་རྩལ་ཁོངས་གསུམ་ལབ་ནས་ཨ་ནི་རྩལ་གསུམ་ངོས་འཛིན་དུ་ཞུས་ཡོད་རེད་གཅིག་དེ་ད Awareness ལབ་ནས་ང་ཚོས་ཤེས་རབ་ཀྱི་ཆ་བློ་གྲོས་ལབ་ནས་བསྒྱུར་གྱི་ཡོད་རེད་གཅིག་ཨ་ནི Compassion སྙིང་རྗེ་དེ་བྱས་ཨ་ནི་གསུམ་པ་དེ་སྤྱོད་པ་ལབ་ནས Engagement ལབ་ནས་རྩལ་འདི་ཚོ་གསུམ་ཡང་གོང་འཕེལ་བཏང་གི་ཡོད་རེད་ཨ་ནི་རྩལ་གསུམ་པོ་གོང་འཕེལ་བཏང་ཡས་དེ་ཡང་ཁོ་ཁྱབ་ཁོངས་གསུམ་གྱི་ནང་ལོགས་ལ་གོང་འཕེལ་བཏང་ནས། ཁྱབ་ཁོངས་གསུམ་དེ་ད Domain རེད་བ། འདི་གང་ཟག་སོ་སོ་གི་སོ་སོ་དང་འབྲེལ་ནས་རྩལ་གསུམ་པོ་གོང་འཕེལ་བཏང་ཡ། འདི་སྒེར་གྱི་ཁྱབ་ཁོངས་དེ་བྱས། དེ་ནས་སོ་སོ་ཡོད་ས་སོ་སོ་གང་དུ་གཏོགས་ས་ཀྱི་སྤྱི་ཚོགས་ར་རང་གི་ཁྱིམ་ཚང་ཡིན་ནའང་འདྲ། རང་གི་ད་གཅིག་གི་སློབ་གྲྭ་ཡིན་ནའང་འདྲ། འདི་ལ་ད་སྤྱི་ཚོགས་ལབ་ནས་སྤྱི་ཚོགས་ཀྱི་ནང་ལོགས་ལ། རྩལ་གསུམ་པོ་དེ་གང་འདྲ་གོང་འཕེལ་བཏང་དགོས་དགོས་རེད། དེ་ནས་རང་དང་སྤྱི་ཚོགས་གཉིས། ཨ་ནི་གང་དུ་གཏོགས་ས་ཀྱི་མ་ལག་ཨ་ནི་མ་ལག་གི་ནང་ལོགས་ལ་གོང་དུ་གོང་འཕེལ་བཏང་ནས་མདོར་ན་ད། དེ་འདྲས་ཀྱི་ཁྱབ་ཁོངས་གསུམ་པོ་ནང་ལོགས་ལ་ཨ་ནི་རྩལ་གསུམ་པོ་དེ་རེ་རེ་གོང་འཕེལ་བཏང་ནས་ད་ང་ཚོ་གྲུབ་ཆ་དགུ་ལབ་ནས་སཱི་ཤེས་ཡོན་སློབ་གསོ་གི་ད་ཕར་ངོ་སྤྲོད་བྱས་ནའང་འདྲ་གོང་འཕེལ་བཏང་ཡས་ཀྱི་ཨ་ནི་རྩལ་གཙོ་བོ་དགུ་ཅིག་ཡོད་རེད་དེ་ལ་ང་ཚོས་གྲུབ་ཆ་དགུ་ལབ་ནས་འདི་འདྲས་ཀྱི་ད་གྲུབ་ཆ་དགུ་དེ་ཨ་ནི་ཅིག་གོང་འཕེལ་བཏང་ཡས་ཀྱི་ཨ་ནི་ཤེས་ཡོན་གྱི་ལས་རིམ་ཅིག་ཆགས་བསྡད་ཡོད་རེད། སཱི་ཤེས་ཡོན་གྱི་སློབ་གསོ་དེ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་བསྐྱེད་དམ་བཅའ་བཞིའི་ནང་གི་ཆོས་ལུགས་ལ་མ་བརྟེན་པའི་འགྲོ་བ་མིའི་སེམས་ཀྱི་ཡོན་ཏན་གོང་འཕེལ་གཏོང་ཐབས་ཀྱི་རླབས་ཆེན་དགོངས་གཞི་ཞིག་ཡིན་ཞིང། ད་སཱི་ཤེས་ཡོན་སློབ་གསོ་དེ་ད་ཁོ་ཡོང་སའམ་ཟེར་ན་འབྱུང་ཁུངས་ཟེར་ནའང་འདྲ་ཁུངས་གཏུགས་ས་དེ་ད ྋསྐྱབས་མགོན་རིན་པོ་ཆེ་གི་དགོངས་པ་བྱས ྋསྐྱབས་མགོན་རིན་པོ་ཆེ་གི་ད་ཐུགས་བསྐྱེད་དམ་བཅའ་ལ་ཐུག་གི་ཡོད་རེད་ཐུགས་བསྐྱེད་དམ་བཅའ་བཞིའི་ནང་ལོགས་ནས་གཙོ་བོ་དེ་ད་ཐུགས་བསྐྱེད་དམ་བཅའ་དང་པོ་དེ། རེད་བ་སྐུ་མདུན་ནས་འགྲོ་བ་མི་གཅིག་ཡིན་པའི་ཆ་ནས་མི་ཡི་གཞི་རྩའི་རིན་ཐང་གོང་འཕེལ་གཏང་དགོས་འདུག་ཨ་ནི་འདི་མི་ཡི་གཞི་རྩའི་རིན་ཐང་གི་ནང་ལོགས་ལ་ཨ་ནི་སྐྱབས་མགོན་རིན་པོ་ཆེས་ངོས་འཛིན་གནང་ཡས་དེ་ལ་ཨ་ནི་བྱམས་པ་དང་སྙིང་རྗེ་དང་བཟོད་བསྲན་དང་དགོངས་ཡངས་ལ་སོགས་པ་འདུག་རེད་བ་ཨོ་དེ་འདྲས་ཀྱི་ད་གོང་དེའི་རྩལ་རྣམས་གོང་འཕེལ་གཏང་ཡས་ཀྱི་ཨ་ནི་ལས་རིམ་ཅིག་ཆགས་བསྡད་པ་རེད། ད་འདིའི་རྩལ་འདི་ཚོ་གོང་སྤེལ་ག་ཚོད་གཏང་དགོས་ཀྱི་རེད་ཟེར་ལབ་པ་ཡིན་ན། ཨ་ནི་སྐུ་མདུན་ནས་གསུང་ཡ་དེ་ང་ཚོ་ཚང་མ་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་རེད་ཟེར། ཨ་ནི་བདེ་བ་འདོད་པ་ཡིན་ན་བདེ་བའི་གི་ཨ་ནི་རྒྱུ་དང་རྐྱེན་ཚོ་མཐུན་རྐྱེན་དེ་ཚོ་སྒྲུབ་དགོས་ཀྱི་རེད། ཨ་ནི་སྡུག་བསྔལ་འདོད་ཀྱི་མེད་ན་སྡུག་བསྔལ་གྱི་རྒྱུ་དང་རྐྱེན་སྡུག་བསྔལ་གྱི་ད་མཐུན་རྐྱེན་དེ་ཚོ་ཕར་སྤོང་དགོས་ཀྱི་རེད་ཟེར་ནས་ཨ་ནི་འདི་གསུང་གི་ཡོད་རེད་བ། བྱས་ཙང་ད་བདེ་བའི་རྒྱུ་ག་རེ་རེད་ལབ་པ་ཡིན་ན་སྤྱིར་བཏང་ད་ཕྱི་ཡི་རྐྱེན་དེ་ཚོ་ཡོང་གི་ཡོད་རེད་ཨ་དེ་ཚོ་བདེ་བའི་རྒྱུ་གཙོ་བོ་མ་ཡིན་པ་བདེ་བའི་རྒྱུ་གཙོ་བོ་དེ་ད་ནང་གི་ཨ་ནི་ཡོན་ཏན་ཟེར་ནའང་འདྲ་ནང་གི་ད་རྩལ་དེ་ཚོ་ཨ་དེ་ཚོ་ལ་ངོས་འཛིན་གནང་ནས་ད་བདེ་བ་འདོད་ཀྱི་ཡོད་ན་ཨ་ནི་བདེ་བའི་རྒྱུ་དང་བདེ་བའི་མཐུན་རྐྱེན་བྱམས་པ་དང་སྙིང་རྗེ་དང་ཨ་ནི་བཟོད་བསྲན་དང་དགོངས་ཡངས་རེད་པ་ཨོ་ཨ་ནི་གཅིག་གི་ག་རེ་ཟེར་ན་ང་ཚོ་ཕན་ཚུན་གྱི་འབྲེལ་བ། རོ་ཡ་ཨ་ནི་མི་ཚེ་དོན་དང་ལྡན་པ་གི་ཡོང་ཡ་གི་ད་ཅིག་དེ་ཚོ་གི་ད་ཡོན་ཏན་དེ་ཚོ་ནང་གི་ཡོན་ཏན་དང་བདེ་བའི་མཐུན་རྐྱེན་ལ་ངོས་འཛིན་བྱས་ནས་དེ་ཚོ་གོང་འཕེལ་བཏང་ཡ་དང་སྡུག་བསྔལ་འདོད་གི་མེད་པ་ཡིན་ན་ཨ་ནི་སྡུག་བསྔལ་གི་རྐྱེན་སྡུག་བསྔལ་གི་ད་མཐུན་རྐྱེན་ཟེར་དགོས་རེད་འདི་མར་སྤོང་དགོས་ཡ་ཅིག་སྡུག་བསྔལ་གི་མཐུན་རྐྱེན་གི་ནང་ལོགས་ལ་ད་སྡུག་བསྔལ་གི་རྒྱུ་ཟེར་དགོས་རེད་དེའི་ནང་ལོགས་ལ་ད་ཅིག་སེམས་མ་རུང་བ་དུ་ཛུ། རེད་བ། ཨ་ནི་ཁོང་ཁྲོ་དང་ཨ་ནི་ཞེ་སྡང་ཕྲག་དོག། འགྲན་སེམས་ལ་སོགས་པའི་ད་གང་ཅི་ང་ཚོ་ད་རང་གཞན་ལ་གནོད་དེ་གི་ནི་སེམས་མྱོང་ངན་པའི་རིགས་དེ་མར་ཆུང་དུ་གཏང་དགོས་ཀྱི་ཡོད་རེད་འོ་དེ་ད་བཏང་ཡ་གི་ད་དེ་དེ་ཚོ་ངོ་སྤྲོད་བྱས་ནས་སེམས་མྱོང་ནི་ངན་པ་རིགས་དེ་ག་རེ་རེད་སེམས་མྱོང་བཟང་པོ་རིགས་དེ་ག་རེ་རེད་ད་དུ་ཚོད། མ། གཅིག་གི་གོང་དུ་སྤེལ་དགོས་ཡོད་ན་གོང་འཕེལ་ག་འདྲ་སེ་བཏང་དགོས་རེད། མར་ཉུང་དུ་བཏང་དགོས་ཡོད་ན་ག་འདྲ་སེ་བཏང་དགོས་རེད། ཨ་འདི་ཨ་ནི། ཕར་སློབ་ཕྲུག་ཚོར་བསླབས་ནས་ཨ་ནི་སྦྱོང་བརྡར་སྤྲད་ཨ་ནི་ཁོ་ཚོས་ཉིན་རེ་ཉིན་རེ་དེ་ལ་ཅིག་བསམ་བློ་བཏང་ཡག་དང་ལག་ལེན་བྱེད་པའི་ཐོག་ནས་ཨ་ནི་བདེ་བའི་མཐུན་རྐྱེན་གོང་འཕེལ་བཏང་ཡག་དང་ཨ་ནི་སྡུག་བསྔལ་གྱི་མཐུན་རྐྱེན་དེ་མར་ཉུང་དུ་བཏང་ཡག་ཨ་ནི། འདུག་སེ་ཆགས་བསྡད་ཡོད་རེད། ྋགོང་ས་མཆོག་གི་དགོངས་གཞི་དེ་ནི་དེང་སྐབས་ཚན་རིག་ཡར་རྒྱས་ཕྱིན་པ་དང་དུས་མཚུངས་ཕྱི་དངོས་པོའི་ཡར་རྒྱས་འགྲོ་བ་ཙམ་གྱིས་ནང་སེམས་ཀྱི་ཞི་བདེ་དང་བདེ་སྐྱིད་བསྐྲུན་མ་ཐུབ་པར་བརྟེན་ནས་འགྲོ་བ་མི་གཅིག་གྱུར་ལ་ཁྱབ་ཐུབ་པའི་ཆོས་ལུགས་ལ་མ་བརྟེན་པའི་ནང་སེམས་ཀྱི་ཡོན་ཏན་གོང་འཕེལ་གཏོང་རྒྱུར་འབད་བརྩོན་དང་བཀའ་སློབ་ཕེབས་པའི་གྲུབ་འབྲས་ཤིག་ཏུ་ངོས་འཛིན་གནང་གི་འདུག། ཨ་ནི་ད་སྲིད་གཞུང་སློབ་གསོ་དེ་ག་རེ་ཟེར་དགོས་རེད་སྐུ་མདུན་ནས་ད་གསུང་ཡ་གཅིག་དེ་ཨ་འདི་འདྲས་ཀྱི་ང་ཚོ་སློབ་སྦྱོང་དེ་ཨ་ནི་གཅིག་སློབ་གྲྭ་ཁོ་རང་ནང་ལོགས་ལ་སླེབས་དགོས་ཀྱི་འདུག་ཟེར་ནས་སྐྱབས་མགོན་རིན་པོ་ཆེས་ཤུགས་ཆེན་པོ་གསུང་གི་ཡོད་རེད། དེ་ད་ང་ཚོའི་སློབ་སྦྱོང་སྤྲད་སྟངས་དེ་ལ་རེད་བ་ཨ་ནི་གཅིག་གི་ག་རེ་ཟེར་དགོས་རེད་འཐུས་ཤོར། འགྲོ་ས་གཅིག་དེ་འདི་ཆགས་ཀྱི་འདུག་ཟེར་ན་སློབ་སྦྱོང་སྤྲད་ཡོང་དུས་ད་ཕྱིའི་མཐུན་རྐྱེན་སྒྲུབ་ཡག་གི་ཐོག་ལ་དཔེ་ད་ཤུགས་ཞེ་པོ་ཅིག་བརྒྱབ། ནང་གི་མཐུན་རྐྱེན་དེ་ཚོ་ཡར་གོང་འཕེལ་བཏང་ཡ་དེ་ལ་རྗེས་ལུས་ཐེབས་པ་བྱས་ནས་འདི་ཆགས་ཀྱི་ཡོད་པ་སོང་ཙང་ད་དངོས་གནས་ཅིག་འཛམ་བུ་གླིང་འདི་ག་རེ་ཟེར་དགོས་རེད་ཡག་པོ་ཅིག་བསྐྲུན་ཡ་དང་ག་རེ་ཟེར་དགོས་རེད་སྤྱི་ཚོགས་ཁོ་རང་ལ་བདེ་འཇགས་དང་ཡག་པོ་ཡོང་ཡ་ལ་ཅིག་སྤུ་གུ་ཆུང་ཆུང་དུས་ནས་དེ་འདྲས་ཀྱི་ད་བསམ་བློ་གཏོང་སྟངས་དང། ལ་ཡོན་ཏན་འདི་སྤྲད་དགོས་ཀྱི་འདུག་ད་འདི་སྤྲད་ཡ་ལ་ཨ་ནི་ཆོས་ལུགས་ལ་བརྟེན་པའི་ཨ་ནི་ཅིག་གི་བཟང་སྤྱོད་སློབ་ཡ་ཅིག་བྱས་པ་ཡིན་ན་ད་དེ་ཨ་ནི་ཡོང་གི་མ་རེད་གཅིག་ནི་སློབ་གྲྭ་ནང་ལོགས་ལ་ཆོས་ལུགས་འདི་ཁྲིད་ཡ་ཡོང་གི་མ་རེད་གཉིས་ནི་དེ་འདྲའི་ཆོས་ལ་བརྟེན་པའི་ཨ་ནི་བཟང་སྤྱོད་གོང་འཕེལ་བཏང་ཡ་འདི་ཨ་ནི། ཆ་ཚང་ལ་ཁྱབ་ཐུབ་ཡག་ཅིག་ཡོང་གི་མ་རེད་པ། འདི་ཡིན་པ་སོང་ཙང་ད་རྒྱལ་བ་རིན་པོ་ཆེ་གིས་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཅིག་དགོས་ཀྱི་འདུག་ཨ་ནི་གསུངས་ནས་ད་ད་ད་སཱི་ཤེས་ཡོན་སློབ་གསོ་དེ་ཨ་ནི་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་བཏང་ཡག་གི་སློབ་གཞི་དང་སྒྲོམ་གཞི་ཆགས་བསྡད་ཡོད་རེད་འདི་ཡིན་ཙང་ད་ཆོས་ལུགས་ལ་མ་བརྟེན་ན་ག་རེ་ལ་བརྟེན་གི་ཡོད་རེད་ལབ་པ་ཡིན་ན་ང་རང་ཚོ་གི་ཐུན་མོང་གི་ཉམས་མྱོང་ཨ་ནི་རྒྱུན་ཤེས་དེ་ནང་བཞིན་ཚན་རིག་གི་ཨ་ནི་རྙེད་དོན་འདི་ཚོ་ད་གཞི་ལ་བཞག་ནས་ཨ་ནི་ཨ་ཅིག་གོང་འཕེལ་བཏང་གི་ཡོད་རེད། ལྷག་དོན་སཱི་ཤེས་ཡོན་གྱི་སློབ་གསོ་དེ་ནི་ཉིས་སྟོང་བཅུ་དགུ་ལོ་དངོས་སུ་དབུ་འཛུགས་གནང་བ་ནས་བཟུང་ད་བར་ཕྱིའི་རྒྱལ་ཁབ་བཞི་བཅུ་ལྷག་གི་སློབ་གྲྭ་ཁག་ནང་སློབ་ཁྲིད་ལག་བསྟར་བྱེད་བཞིན་པ་དེ་ཡིས་སློབ་ཕྲུག་ཚོའི་སེམས་ནང་གི་ཡོན་ཏན་གོང་འཕེལ་གཏོང་བར་ཕན་ཐོགས་ཆེན་པོ་ཡོང་བཞིན་ཡོད་པ་རེད་འདུག། ད་ལྟའི་ཆར་ལ་ད་སཱི་ཤེས་ཡོན་སློབ་གསོ་དེ་ལས་རིམ་དེ་ཁྱབ་ཆེན་པོ་དགའ་རབ་ཆགས་བསྡད་ཡོད་རེད། འཛམ་བུ་གླིང་རྒྱལ་ཁབ་ཨ་ནི་བཞི་བཅུ་རྩ་གྲངས་ནང་ལོགས་ལ་ཨ་ཁུ་ལག་ལེན་འགྲོ་བཞིན་པ་འདྲ་ཆགས་བསྡད་ཡོད་རེད། ཨ་ནི་ད་དེ་ཡང་རྒྱལ་ཁབ་སོ་སོའི་ཨ་ནི་གནས་སྟངས་དང་ཨ་ནི་ཅིག་གི་མཐུན་རྐྱེན་ལ་སོགས་པ་འདི་ལ་ཨ་ནི་གཞིགས་ཏེ་ལག་ལེན་བསྟར་ཚད་ཀྱི་ཁྱབ་ཚད་དེ་འདྲ་གི་ཡོད་མ་རེད་ཡིན་ན་ཡང་ད་རྒྱལ་ཁབ་དེ་འདྲའི་མང་པོའི་ནང་ལོགས་ལ་ཁྱབ་གཅིག་ཉིས་སྟོང་བཅུ་དགུ་ལོ་ལ་ང་ཚོ་གི་ལས་རིམ་དེ་དབུ་འབྱེད་བསྡུ་བྱེད་རྒྱལ་བ་རིན་པོ་ཆེས་དབུ་འབྱེད་གནང་པ་ནས་བཟུང་སྟེ་ད་ལྟ་བར་དུ་རྒྱལ་ཁབ་མང་པོ་ཞེ་པོ་ཅིག་ལ་ཨ་ནི་ལག་ལེན་དེ་ཕ་ལས་རིམ་དེ་ཁྱབ་ནས། ཨ་ནི་ལག་ལེན་འགྲོ་བཞིན་པ་འདྲ་ཆགས་བསྡད་ཡོད་རེད་ལགས། ད་རེས་བྱང་ཨ་མི་རི་ཀའི་གཟའ་མཇུག་བོད་ཡིག་སློབ་གྲྭའི་དགེ་རྒན་རྣམས་ལ་སཱི་ཤེས་ཡོན་གྱི་ཟབ་སྦྱོང་གནང་བ་ཙམ་མ་ཡིན་པར་འཛམ་གླིང་གི་ས་ཕྱོགས་གང་སར་གནས་པའི་བོད་མི་ཚོར་ཕན་ཐོགས་ཡོང་བའི་ཆེད་དུ་ཉིན་གསུམ་གྱི་ཟབ་སྦྱོང་ཚང་མ་བོད་ཀྱི་བརྙན་འཕྲིན Tibet TV ཀྱི YouTube དྲ་ཚིགས་ཐོག་དང་བྱང་ཀེ་ལེ་ཧྥོར་ནེ་ཡའི་བོད་རིགས་སྤྱི་མཐུན་ཚོགས་པའི་ངོ་དེབ་བརྒྱུད་ནས་ཐད་ཀར་རྒྱང་སྲིང་གནང་གི་ཡོད་པ་རེད་འདུག།
ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ནས་བཙན་བྱོལ་དུ་ཕེབས་པ་དངོས་གྲུབ་དཔལ་ལྡན་དང། བཙན་བྱོལ་དུ་སྐྱེས་ནས་འཚར་ལོངས་བྱུང་བའི་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་རྣམ་གཉིས་དང་ལྷན་དུ། འདས་པའི་མི་ལོ་དྲུག་ཅུ་རེ་བཞི་རིང་བཙན་བྱོལ་ནང། བོད་ཀྱི་འཐབ་རྩོད་འཕེལ་རིམ་དང་མ་འོངས་ཁ་ཕྱོགས་ཞེས་པའི་བརྗོད་གཞིའི་ཐོག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་རམ་ས་ལའི་ལས་ཁུངས་ཀྱི་འགན་འཛིན་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ང་ཡེ་ཤེས་ཟླ་བ་ཡིན། ཐེངས་འདིའི་གླེང་མོལ་ནང་འདས་པའི་མི་ལོ་དྲུག་ཅུ་རེ་བཞི་རིང་གི་བཙན་བྱོལ་ནང་གི་བོད་ཀྱི་འཐབ་རྩོད་འཕེལ་རིམ་དང་དེ་ག་ནང་བཞིན་གྱི་མ་འོངས་ཁ་ཕྱོགས་དང་འབྲེལ་བའི་ཐོག་ང་ཚོ་གླེང་མོལ་ཞུ་གི་ཡིན། གོང་གི་གནད་དོན་དེ་དང་འབྲེལ་བའི་ཐོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བོད་ནས་བཙན་བྱོལ་དུ་བྲོས་བྱོལ་ཕེབས་མཁན་ད་ལྟའི་ཆར་དགུང་ལོ་བརྒྱད་ཅུ་གྱ་དགུ་ཡིན་པ། ཨ་ནི་དངོས་གྲུབ་དཔལ་ལྡན་ལགས་དང་དེ་ག་ནང་བཞིན་གྱི་བཙན་བྱོལ་དུ་སྐྱེ་འཚར་བྱུང་བའི་རྒྱ་གར་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་རིག་འཛིན་ཆོས་སྒྲོན་ལགས་རྣམ་གཉིས་དང་ལྷན་དུ་ང་ཚོ་གླེང་མོལ་ཞུ་གི་ཡིན། རྣམ་པ་གཉིས་ཐོག་མར་དེ་རིང་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བརྙན་འཇུག་ཁང་ལ་ཕེབས་ནས་དུས་ཚོད་བཏང་གནང་བ་དེ་ཐུགས་རྗེ་ཆེ།

ཆ་ཚང་ཤེས་ཡོད་རེད་ངས་ད་ནི་ཁྱེད་རང་ལ་ཞུས་སོང་བ་ལ་དེ་ནང་བཞིན་བྱས་ཡིན་དུས་དོན་དུ་གང་ག་ཞུ་མི་དགོས་པ་བྱས་དེ་ཡིན་དུས་ད་ནས་ཨ་ནི། སྐུ་མདུན་ཨ་ནི་བོད་ཀྱི་སྤྱི་ཟླ་གསུམ་པའི་གི་ཏ་རིག། བཅུ་བདུན་ལ་མ། ཆིབས་ཕེབས་གནང་བ་རེད། ང་ཏ་རིག་ཉི་ཤུ་རྩ་གཉིས་ནས་ལྷ་ས་ནས་ཚུར་བྲོས་ཡོང་བ་ཡིན་ད་བྲོས་ཡོང་དུས་ད་ནི་ལམ་ཁ་ལ་ཚུར་བྲོས་ཡོང་དུས་ད་ནི་དཔེ་དཀའ་ངལ་དཀའ་ལས་གང་འཚམས་འཕྲད་སོང་འཕྲད་ཡོང་དུས་ད་ནས་དེ་ནི་བོད་ཀྱི་རྩེ་ཐང་ལ་ཡར་བལྟས་ཚེ་བོད་སྐད་ང།

རྒྱ་གར་ལ་འབྱོར་ཚར་བྱུང་ལ་ཡ། དེ་ནས། སྤྱི་ཟླ་བཞི་པའི་ཉི་ཤུ་རྩ་བརྒྱད་ནས། རྒྱ་གར་ལ་འབྱོར་ཡོང་དུས་ད། དེ་ནས། རྒྱ་གར་སླེབས་ཡོང་དུས་ད། ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ད་གང་ག། ཤོད་ཀྱི་མེད་རྒྱ་གར་གཞུང་གིས་བོད་ཀྱི་རོགས་པ་གནང་ཡོང་དུས་ད། ང་ཚོ་ཅམ་བྷ་ལམ་བཟོར་བཏང་སོང་ལ། ཅམ་བྷ་ལམ་བཟོ་ལ་ང་ཚོ་མི་གྲངས་ཆིག་སྟོང་ཐམ་པ་བཏང་སོང་ལ། ང་ཅམ་བྷ་ལམ་བཟོའི་ཁོངས་ལ་ཡོད། ཅམ་བྷའི་ལམ་བཟོར་ཡོད་དུས་ད། མི་ཆིག་སྟོང་དེ། སྤྱི་ཟླ་ལྔ་པའི་ཏ་རིག་དྲུག་ལ་ཡ། མ་ནས། ཨ་སམ་ནས་ཚུར་ཐོན་ཡོང་དུས་ད་ཅམ་བྷ་ལ་ཕར་བཏང་བྱས། མི་གྲངས། ཆིག་སྟོང་དང་པ་ཡོད། ཆིག་སྟོང་ཐམ་པ་ཡོད་དུས་ཅམ་བྷ་ལ་ཡ། ཕལ་ཆེར་ལོ་གཉིས་ཚར་མ་ཟིན་གྱིས་དྲུག་ཅུ་ཚིགས་མ་ཟིན་བྱས་རྗེས་ཅམ་བྷ་ལ་ལམ་བཟོ་བརྒྱབ་བསྡད་པ་ཡིན། ཨ་ནི་དྲུག་ཅུ་ཐམ་པ་ལ་ཡ། བོད་གཞུང་བཙན་བྱོལ་གཞུང་གིས། གཞིས་ཆགས་དང་ཐོག་མར་སྦེལ་ཀོབ་བཙུགས་པ་ཡིན་ཙང་ཨ་ང་ཚོ། སྦེལ་ཀོབ་ལ་མར་གཏོང་བ་གནང་སོང་སྦེལ་ཀོབ་ལ་བཏང་ཡོང་དུས་ཙམ་ནས་ས་ཆ་ག་ས་ག་ནས་རུབ་རུབ་བྱས་ཡོང་དུས་ཙམ་ནས་ཨ་འདི་མི་འདུག།

མི་ལྔ་བརྒྱའི་ས་ཆ་དེ་ལ་ཡ་གུར་བརྒྱ་དང་བཅོ་ལྔ་བརྒྱབ་བཞག། ཨེ་འོ་དེ་ལ་ཡང་ཁ་ལག་བཟོ་ས་ཐབ་ཚང་ཞིག་འདུག་མ་གཏོགས་གཞན་དག་གང་ཡང་མི་འདུག། གང་ག་ཤིང་ནག་པོ་རེ་གྲིབ་ཡིན་དུས་ད་ནི་གནམ་མ་གཏོགས་མཐོང་ཡག་མི་འདུག་ཨ་ནི་ང་ཚོ་ཉི་མ་བདུན་ཐུགས་སུ་གུང་སེང་བཞག་སོང། ཉི་མ་བདུན་གུང་སེང་བཞག་ཡིན་དུས་ད་ནི་ཨ་ནི། མི་ཕྱེད་ཀ་དེ་མི་བརྒྱ་དང་ལྔ་བཅུ་ཐམ་པ་དེ་ཤིང་གཅོད་དགོས་རེད། བརྒྱ་དང་ལྔ་བཅུ་ཐམ་པ་དེ་ལམ་ཁ་བཟོ་དགོས་རེད་ཟེར་གྱི་འདུག་སྲིད།

དྲུག་ཅུ་རེ་གཉིས་ཀྱི་དཀྱིལ་ཟླ། གསུམ་པའི་ནང་ལ་ཡང་རྨ་ཁ་ལ་ཡང་གཙོ་བོ་ཡོད། རྨ་ཁ་ལ་གཙོ་བོ་ཡོད། རྨ་ཁ་ལ་ཡང་ལོ་ཉེར་བཞི་རྩ་བཞི་བསྟན་ཡོད། ལོ་ཉེར་བཞི་རྩ་བཞི་རྨ་ཁ་ལ་ཞབས་ཞུ་ཧོར་ཟླ་པ་དང་ཞུས་བྱས། ཡང་ཐག་གཅོད་གྲབས་བྱུང་ཡོད་དེ། ཨ་ནི་རྨ་ཁ་ལ་བསྟན་ཡོད། རྨ་ཁ་ལ་ཡང་རྒྱབ་ཆུ་ཁྱབ་སྟོན་གྱི་དཀྱིལ་ཟླ་བདུན་པའི་ནང་ལ་མ་རྨ་ཁ་ནི་མ་དོན་པ་ཡོད། རྨ་ཁ་ནི་མ་དོན་ཡོད་འདུག་ཟེར་ན་ནི། དང་ཐོག་མ་བལ་ལུགས་པ་ལ་ཡང་པན་ཆག་ཡོད། པན་ཆག་དང་སྔོ་རྒྱལ་ཚེ་ཡང་ཞིག་དང་གྲོང་ནི་མེད། པན་ཆག་ཚེ་ལ་མ་གྲོང་ཁྱེར་སྐྱེ་མེད་ནི་ཡོད་མ་རེད་པ་གྲོང་ནི་དེ་ཡིན་དུས། ཨ་ནི་པན་ཆག་ཚེ་ལ་མ་བསྟན་པ་ཡོད།

ངའི་སེམས་ཀྱི་ཚོར་བ་ལ་ཡང་སྒོར་མོ་སྟོང་གཅིག་སྟེར་ཨེ་འཇགས་ད་ལ་ཡང་ཟ་ཁང་གཅིག་གང་བྱུང་རིགས་ཕུད་དྲན་སེམས་ཞོར་རེད་དེ་མ་མི་ཆོས་གང་གི་ཧ་གོ་གི་རེད་དེ་ཡིན་ད་ང་ཟ་ཁང་འདི་ལོ་བཅུ་ཚིག་མི་ཡིན། ལགས་སོ་དངོས་གྲུབ་བ་འདི་ལ་ད་ང་ཚོ་ཡང་ད་ལྟ་ད་ལྟ་གོང་གི་གནད་དོན་ཁ་ཤས་སྒང་ལ་ང་ཚོ་རྗེས་ལ་མུ་མཐུད་ནས་གླེང་མོལ་ཞུ་གི་ཡིན་རོ། སྔོན་ལ་ད་ལྟ་རིག་འཛིན་ཆོས་སྒྲོན་ལགས་ད་བཙན་བྱོལ་ལ་དཔེར་ན་སྐྱེ་འཚར་བྱུང་བའི་ད་གཞོན་སྐྱེས་ཆགས་བསྡད་ཀྱི་ཡོད་རེད་ད་ལྟའི་ཆ་ལ་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་གནང་བསྡད་གོ་རེད་ད་རྒྱ་གར་ན་ཡོད་པའི་བོད་རང་བཙན་སློབ་ཕྲུག་ཚོགས་པའི་འགན་འཛིན་གནང་བསྡད་ཀྱི་ཡོད་རེད་ཁྱེད་རང་གིས་ཅིག་གཟིགས་པས་ན་འདས་པའི་ད་ལོ་དྲུག་ཅུ་རེ་བཞི་གི་རིང་གི་ནང་ད་ཅིག། བོད་དོན་དང་བོད་དོན་ཐོག་ལ་ལས་འགུལ་སྤེལ་ཕྱོགས་དེ་ལ་འགྱུར་བ་ག་འདྲ་ཕྱིན་ཡོད་མེད་དང། ད་ཡང་ལས་འགུལ་སྤེལ་ཕྱོགས་ལ་ཡང་ཁྱེད་རང་གིས་ཡང་དམིགས་བསལ་ཅིག་ནུས་པ། ལས་འགུལ་འདི་སྤེལ་བའི་ཐོག་ནས་སྤེལ་ན་ནུས་པ་མང་བ་ཐོན་ཐུབ་ཟེར་འགྲོ་དེ་འདྲ་ཅིག་འདི་གང་ཞིག་གསུང་རོགས་བྱེད་ད། ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཐོག་མ་དེར་ནི་ད་རེས་གོ་སྐབས་བཟང་པོ་ཞེ་པོ་ཅིག་བྱུང་སོང་ད་པ་ལགས་མཉམ་དུ་འདུག་སྡིངས་ཆ་གཅིག་སྒང་ལ་ཡ་སྐད་ཆ་བཤད་གོ་སྐབས་རག་དུས་ང་རང་ཡེ་ནས་སྐལ་བ་བཟང་པོ་ཅིག་ཡིན་བསམ་གི་འདུག་ཨ་ནི་ད་ལྟ་ཁྱེད་རང་གི་དྲི་བ་དེ་ལ་ད་ངེད་ཀྱིས་ང་རང་ལོ་མང་པོ་འདས་པའི་ལོ་དེའི་ནང་ལོགས་ལ་སོ་སོའི་ཉམས་མྱོང་རང་སྒང་ལ་གཞི་བྱས་ནས་ད་གཅིག་སྒེར་གྱི་བསམ་ཚུལ་རང་འདྲ་པོ་ཅིག་ག་ནང་ཡང་འདི་སྒང་ལ་འགྱུར་ཕྱོགས་གང་འདྲས་ཅིག་འགྲོ་ཡོད་མེད་འདི་ཡང་འདི་སྒང་ལ་ཉམས་ཞིབ་པ་དང་དེ་འདྲའི་གི་ཉམས་མྱོང་གང་ཡང་མེད་ད་བྱས་ཙང་ད་ང་ཚོ་གི་འདུ་ཕྱི་མིག་ཅིག་བལྟས་པ་ཡིན་ན་ད་ལྟ་ལས་འགུལ་གྱི་རྣམ་པ་དེ་ལ་འགྱུར་བ་ད་དུས་ལ་བབ་པའི་ལབ་རེད་བ་ང་ཚོ་གི་འགྱུར་བ་མང་པོ་ཅིག་ཐེབས་བཞག་དཔེར་ན་ཆ་མཚོན་པ་ན་ད་ང་རང་གི་མཐོང་སྣང་ལ་ག་འདྲ་རེད་སྔོན་མ་ང་ཚོ་ཆུང་དུས་སྐབས་དེར་དྲ་རྒྱ་དང་དེ་ཚོ་དེ་ཙམ་གྱི་དར་ཁྱབ་བྱུང་ཡོད་མ་རེད་གཙོ་བོ་གཙོ་བོ་གཅིག་ང་ཚོ་གི་ད་ཨིན་སྐད་ནང Print Media ལབ་རེད་བ་དུ་སྦྱར་ཤོག་དང་དེ་འདྲས་རང་འགྲོ་གི་རེད། ཨ་དེ་འདྲས་བརྒྱུད་ནས་གཅིག་བོད་པའི་གནད་དོན་ལབ་ཡ་དང་དེ་འདྲས་ཀྱི་དེའི་ཆེད་དུ་ཨ་ནི་ལས་འགུལ་གྱི་རྣམ་པ་གཅིག་ས་ལ་ཕབ་བྱས་སྐད་འབོད་དེ་དང་ཐོག་ནས་མུ་མཐུད་ནས་འགྲོ་གི་ཡོད་རེད་ད་ཕྱིས་སུ།

དར་ཁྱབ་ཆེ་བ་ག་འདྲས་བྱེད་ཀྱི་ཡིན་པས་ཅིག། མི་ག་ཚོད་མང་བ་གཅིག་ལ་སྙོབ་ཐུབ་པ་བྱེད་ཀྱི་ཡིན་པས་དྲིལ་བསྒྲགས་ག་འདྲས་བྱེད་ཀྱི་ཡིན་པས་དེ་འདྲའི་སྐབས་ལ་ཡང་དེ་ཚོ་གི་འཕྲུལ་ཆས་དེ་ཚོ་དེང་དུས་ཀྱི་འཕྲུལ་ཆས་དང་དེ་འདྲས་མང་པོ་ཅིག་མཉམ་དུ་ང་ཚོས་གི་ག་འདྲས་ཅིག་བེད་སྤྱོད་བྱེད་ཐུབ་ཀྱི་འདུག་དེ་འདྲས་བྱས་ཨ་འདི་མ་ཡིན་པའི་གི་ཡང་ཞུ་གཏུག་གི་ལས་འགུལ་ང་ཚོ་སྔོན་མ་ནས་སྤེལ་དང་སྤེལ་མུས་རེད་ད་དུས་ནས་ང་ཚོས་འདི་བྱེད་དགོས་ར་ད་དེང་སང་མ་འདྲ་བ་ཅིག་ང་ཚོས་གི་ད་ཨིན་སྐད་ནང་ལོགས་ལ Allyship ལབ་ཡོད་ར། ངེད་ཀྱི་དཔེ་མཚོན་དུ་ཞུ་བས་ན་ང་ཚོས་ཀྱི། ཟླ་ཉིན་ལོ་ལ་ཉིས་སྟོང་ཉི་ཤུ་རྩ་གཉིས་དགུན་ཁའི་ཨོ་ལིམ་པིག་ང་ཚོས་འདི་ལ་ལས་འགུལ་ཅིག་སྤེལ་བའི། དེ་ད་ང་ཚོས་ཀྱི། ངོ་རྒོལ་ཡོད་ལབ་བྱས། ཨ་འདི་ལ་ང་ཚོས་ཀྱི་ད། རྩེད་རིགས་པ་ཚང་མ་ལ་ང་ཚོས་ཀྱི་མཉམ་ཞུགས་མ་གནང་རོགས་ལབ་ནས་དེ་འདྲའི་འབོད་སྐུལ་གང་ཡང་ཡོད་མ་རེད་ཨིན་སྐད་ནང་ལོགས་ལ་ང་ཚོས་ཀྱི Diplomatic Boycott ལབ་ར་ད། ང་ཚོས་ཀྱི་འགན་འཁྱེར་མཁན་གྱི་མི་སྣ་ཡོད་ར། རྒྱལ་ཁབ་རང་གི་དཔེར་ན། ཁོ་རང་ཚོ་སྲིད་འཛིན་ཡིན་ན་རེད་སྲིད་བློན་ཡིན་ན་རེད་ཡང་སྐུ་ཚབ་དེ་འདྲ་པེ་ཅིན་གྱི་ད་ལྟ་རྩེད་རིགས་རྩེད་འགྲན་དེ་ནང་ལོགས་ལ་མ་བཏང་རོགས་བྱིས་ལབ། དེའི་སྐབས་ལ་ཡང་ང་ཚོས་ཀྱི་ལས་འགུལ་སྤེལ་བའི་སྐབས་ལ་ཡང་བོད་པའི་ཚོགས་པ་གཅིག་པོ་མ་རེད། དེ་ང་ཚོས་ཀྱི་དབྱིན་སྐད་ནང་ལ Allyship ལབ་དུས་ཙམ་པ་མཉམ་འབྲེལ་གྱི་ཐོག་ནས་ར། ཚོགས་པ་བརྒྱ་དང་དགུ་བཅུ་ལྷག་ཞིག་མཉམ་མཉམ་རུབ་ཀྱི་ཐོག་ནས་ང་ཚོས་ཀྱི་ལས་འགུལ་སྤེལ་བ་རེད། དེ་སྤེལ་བའི་རྐྱེན་གྱིས་རྒྱ་ནག་དམར་ཤོག་གཞུང་ངོས་ནས་ད། མཐའ་མའི་དེ་ལ་གཅིག། འུ་ཐུག་བྱས། ང་ཚོ་ཨིན་སྐད་ནང་ལོགས Official Statement ལེགས་ར། དེ་འདྲའི་ཁོང་ཚོ་ཡི་གསལ་བསྒྲགས་གནང་ཆེད་འདི་ལ་ང་ཚོ་ངོས་ལེན་མེད། ཡིག་ཆ་དང་དེ་ཚོ་དང་མི་ངོ་རྒོལ་བ་དེ་ཚོ་ང་ཚོ་ངོས་ལེན་མེད། དེ་ཡིས་ག་རེ་སྟོན་དགོས་ལབ་ན། གཅིག་ང་ཚོ་ལག་པ་ལག་སྦྲེལ་བྱས་བྱས་ང་རང་ཚོ་གི་འཐབ་རྩོད་པ་ད། རྒྱ་ནག་དམར་ཤོག་གཞུང་གི་དབར་ལ་བོད་པ་ཙམ་དུ་མ་ཟད། བོད་མ་ཡིན་པ་གི་ད། བཙན་འོག་ནང་ལོགས་ལ་རྒྱལ་ཁབ་མང་པོ་ཅིག་ཚུད་བསྡད་ཡོད་ར། ང་རང་ཚོ་ཆ་ཚང་ཅིག། ཡ། དུ་མཉམ་དུ་སླེབས་བྱས་དཔུང་པ་མཉམ་དུ་བསྒྲིལ་ནས་ང་ཚོ་གིས་ད་ཁ་གཏད་བཅག་ཡ་སྐབས་ལ་དེ་ཀྱང་ནུས་པ་མ་འདྲ་བ་ཞིག་འདུག་ད་བདེན་འབྲེལ་གྱི་ཡང་ལས་འགུལ་གྱི་ཐོག་ནས་ག་རེ་ཡིན་ནམ་ལས་འགུལ་སྤེལ་སྟངས་ཀྱི་ཐོག་ནས་རྣམ་པ་མ་འདྲ་བ་ཐོག་ནས་འགྱུར་བ་མང་པོ་ཅིག་ཐེབས་དང་ཐེབས་བཞིན་པ་རེད། ང་ཚོ་རང་ཚོའི་ཆོས་ལ་མུ་མཐུད་ད་དེ་ཚོ་སྤེལ་ན་དགའ། ཚེས་བཅུ་གཉིས་ཉིན་དེ་ལ་བུད་མེད་སྒེར་ལངས་ཉིན་མོ་སྲུང་བརྩི་ཞུས་པ་རེད། ད་བུད་མེད་སྒེར་ལངས་ཉིན་མོ་དེ་ལ་ཡང་ཅིག་ལས་འགུལ་ནང་དཔེར་ན་ཅིག་སྐྱེས་པ་མཉམ་ཞུགས་གནང་དགོས་ཡ་ཅོ་ར། དེའི་གལ་ཆེ་ལུགས་གཟིགས་དགོས་ན། དཔེར་ན་ཉུང་ཤས་དུས་ཚོད་ཁ་ཤས་ལོ་ཤས་གོང་ནས་དཔེར་ན་ད་ཅིག་སྐྱེས་པ་མཉམ་ཞུགས་གནང་གི་མི་འདུག་ཟེར་གི་དེ་འདྲའི་དཀའ་ངལ་ཅིག་ཡོང་གི་འདུག་བལྟས་ཀྱི་འདུག་དེ་ཚོ་ལ་བསམ་ཚུལ་ག་རེ་ཡོད་ན། ད་དེ་ངེད་ཅག་རང་ང་རང་ཡིན་ན་དེ་ང་ཚོའི་ད་ཅིག་བུད་མེད་བུད་མེད་ཅིག་པོ་མ་རེད་བུད་མེད་ཅིག་ཡིན་པའི་ཆ་ནས་ལས་འགན་རང་ཡིན་བསམ་ནས་ང་ཚོ་དངོས་གནས་འདི་ཕྱིའུ་ད་ད་ལྟ་སྐབས་ལ་བབ་པའི་གི་ང་ཚོ་དུས་ལ་བབ་པའི་གི་སོ་སོའི་དཔུང་པའི་སྒང་ལ་འགན་ཅིག་འཁྱེར་ཡོད་དུས་འདི་ང་ཚོ་མཉམ་ཞུགས་གནང་དགོས་པ་དེ་བུད་མེད། ཡོད་དོ་ཅོག་རྒྱན་ཆ། མི་རེ་ངོ་རེ་གིས་འགན་ཆགས་བསྡད་ཡོད་ར། ད་འདི་ངེད་ཅག་ལོ་ཁ་ཤས་ཀྱི་རྗེས་ངས་གནས་ཚུལ་རིགས་ཅིག་མཐོང་མྱོང་ང་རང་སློབ་གྲྭ་ཡོད་དུས་ནས་བྱས་ནས་གཅིག་ལྟ་ཚུལ་རིགས་ག་འདྲས་བྱུང་ཟེ་ལབ་ན། བུད་མེད་སྒེར་ལངས་རེད་ཟེ་ད་བུ་མོ་གཅིག་པོ་འགྲོ་དགོས་རེད་ལབ་ཀྱི་ཡོད་ར་ཨ་ནི་འཛིན་གྲྭ་ད་དཔེར་ན་ཆ་བཞག་ན་དྲུག་པ་ནས་དགུ་པ་བཅུ་པ་བར་དུ་བུ་མོ་ཚང་མ་འགྲོ་ཡ་རེད་ལབ་ནས་ཨ་ནི། ད་ངེད་ཀྱིས་འདི། ཐུས་ཤོར་ལབ་ན་རེད་གཅིག་འདི་གི་ཞན་ཆ་རིགས་དེ་ག་པར་ནས་བལྟ། ང་ཚོས་ཀྱི་ཡག་པོ་ཅིག་བལྟས་པ་ན། སློབ་གྲྭ་ཁག་གཅིག་པོ་མར་བཞག་ཅིག་ང་ཚོའི་སྤྱི་བཏང་གི་ཁོ་ར་ནས་ང་ཚོའི་བོད་པའི་གི། ང་ཚོའི་ག་རེ་ལབ་དགོས་རེད། དེ། གནས་ཚུལ་དེ་ག་ཙམ་ཞིག་གི་ཧ་གོ་ཡོད་ན་ལབ་རྒྱུ་ར་མེད་ན། དེ་ལ་ཨིན་སྐད་ནང་ལོགས Misconception ནི་ར། གཅིག། ས་ག་འདྲ་ལབ་དགོས་རེད། གནས་ཚུལ་ལོག་པ་ཅིག་འགྲོ་བསྡད་ཡོད་ཟེར་དཔེར་ན་ཆ་བཞག་ན་བུད་མེད་སྒེར་ལངས་འདི་བུད་མེད་ཀྱི་རང་ཆེད་དུ་རེད་ཨ་སྐྱེས་པ་ཕོ་ང་ཚོ་མཉམ་ཞུགས་བྱས་མ་ངེས་ཀྱི་དཔེ་མཚོན་ཤོད་ན་ང་ར་འདི་འདུག་ཟེར་ད་བུད་མེད་ཀྱི་ད་ལྟ་བུད་མེད་ཚོགས་པའི་གོ་སྒྲིག་གནང་འདི་ཉེ་ཆར་རང་གནང་ཡོད་ར་ང་ཚོ་གི་འདུག་ཟེར་ད

ཆ་ཚང་གི་ང་ཚོ་གི་ཨ་ནི། ད་ལྟ། དགོན་སྡེ་ཁག་ཡིན་ན་རེད་ཚོགས་པ་ཁག་སྒྲིག་འཛུགས་ཁག་ཡིན་ན་རེད་འདི་ང་རང་ཚོ་ཚང་མ་གི་མཉམ་རུབ་ཀྱི་ཐོག་ནས་གསུམ་པའི་བཅུ་ག་ཙམ་གི་གལ་འགངས་ཆེན་པོ་ཡིན་པ་ལོ་རྒྱུས་ནང་ལོགས་ད་ག་ནང་བཞིན་གྱི། གསུམ་པའི་བཅུ་གཉིས་དེ་ལ་ང་ཚོ་གི་ད། ངོས་ལེན་ལབ་ན་རེད་དུ་སྲུང་བརྩི་བྱས་དེ་གལ་ཆེན་པོ་དཔེ་ཆགས་བསྡད་བཞག་དེ་འདྲའི་ང་ཚོ་བྱས་པ་ན་ཨ་ནི་ག་ལེ་ག་ལེ་རིམ་བཞིན་མཉམ་ཞུགས་གནང་མཁན་དང་འདི་གི་ཁྱད་པར་ཤུགས་ཆེན་པོ་ཅིག་བཟོ་གི་རེད་བསམ་གྱི།

དམངས་གཙོ་གསོལ་རས་གནང་ཡོད་དུས་དེ་ནས་མི་མང་ལ་ཡོད་པ་དབང་ཆ་སྤྲད་ཡོད་དུས་དེ་ནས་སྲིད་སྐྱོང་འདུག་སྲིད་སྐུ་ཕྱག་གནང་ཡོད་ཡིན་དུས་དེ་ནས་ད་དཔེ་ཡག་ཐབས་བྱུང་འདུག་སྲིད་སྐུ་མདུན་དེ་གི་བཀའ་དྲིན་ལ་བསྐལ་ཆད་ད་འཛམ་བུ་གླིང་ལ་དཔེ་དངོས་གནས་དྲང་གནས་རྒྱལ་བ་གི་མཚན་ལ་ག་རེ་ཟེར་ན་ཏཱ་ལའི་བླ་མ་ཟེར་ནས་ཏཱ་ལའི་བླ་མ་ཞུ་དགོས་དེ་སུས་བཏགས་པ་རེད་ཟེར་ན་སོག་པོ་རྒྱལ་པོ་ཨལ་ཐན་གྱིས་རྒྱལ་བ་སྐུ་འཕྲེང་ལྔ་པ་ལ་མཚན་ཕུལ་བ་རེད་ཏཱ་ལའི་ཟེར་ན་ག་རེ་ཟེར་བ་རེད་ཟེར་ན་སོག་པོའི་སྐད་ལ་ཡ་ད་ཡི་རྒྱ་མཚོ་ལ་ཏཱ་ལའི་ཟེར་གི་འདུག་བ་ལ་རྒྱ་མཚོ་ང་ཚོ་ཟེར་ན་རྒྱ་མཚོ་ཟེར་ཡ་དེ་ལ་ཏཱ་ལའི་ཟེར་གི་ཡོད་རེད་བ། ལགས། དེའི་རྒྱལ་བ་སྐུ་འཕྲེང་གསུམ་པ།

བཙན་བྱོལ་ནང་ཡོད་པར་བླ་མ་དེ་ལ་བལྟས་འདི་ང་ཚོ་དཔེར་ན་སྐྱབས་བཅོལ་བྱེད་དགོས་འདུག་འདིར་མི་མང་ལ་གང་ག་ལ་ཡག་དཔེ་དཔེར་ན་ང་ཚོ་རྒན་ཁོག་ཆགས་ཤོག་ན་དཔེར་ན་རྒན་གསོ་ཁང་གཅིག་ཁག་བཅུ་བཞི་ལ་ཡོད་རེད་ནང་སྲིད་ཁོངས་གཏོགས་ལ་ཡག་ཨ་ནི་ཞལ་ལག་དོན་དུ་ཐོག་ལ་རེད་ག་གི་ཐོག་ལ་ནི་ཕྱི་རྒྱལ་ཁག་གི་རོགས་པ་གཏང་མཁན་རེད་ཅེས་ཞེ་པོ་ཅིག་ཡོང་གི་འདུག་ལ་ད་སུའི་བཀའ་དྲིན་རེད་དམ་བླ་མ་དེའི་བཀའ་དྲིན་རེད་བ་ལ་དེའི་བཀའ་དྲིན་རེད་ད་དེ་ལ་ཡག་དཔེ་ཞབས་ཕྱི་ཞུ་ཡ་རེད་དེ་ཨ་ནི་དགོངས་པ་མ་བསྒྲུབ་ཆེད་དུ་ང་ཚོའི་ཕྱག་ལས་གནང་ཡ་དེ་གལ་ཆེན་པོ་ཞིག་རེད་བ་ལ་དེ་མཚམས་མཚམས་ལ་ཡག་ང་ཚོའི་གི་ཕྱག་ལས་གནང་མཁན་ཚོ་གི་ག་རེ་རེད་ཟེར་ན་ཏོག་ཙམ་ཅིག་ག་རེ་སོ་རེད་ནང་ཁུལ་ལ་ཡག་ཅིག་གི་ཨ་ནི་མེད། སྤྱི་འཐུས་དཔེར་ན་ག་ཚོད་ཡོད་རེད་བརྒྱ་དང་སྤྱི་འཐུས་བཞི་བཞི་བཅུ་ཞེ་ལྔ་ཡོད་རེད་བ། བཞི་བཅུ་ཞེ་ལྔའི་ཐོག་ནས་སྤྱི་འཐུས་དེ་མི་མང་བསྐོས་པའི་སྤྱི་འཐུས་བྱས། དེ་ཡིན་དུས་ད་ནས་དེ་རྗེས་ཀྱི་ཕྱག་ལས་དེ་ཡག་པོ་ཅིག་ཆ་ཚང་ཅིག་མ་གནང་ཡོད་དུས་ད་ནས་ཏོག་ཙམ་ང་ཚོ་བློ་ཕམ་ཡོང་གི་འདུག་ག་རེད་ཟེར་ན་དཔེར་ན་བཀའ་བློན་མི་གྲངས་བདུན་དགོས་ཀྱི་ཡོད་རེད་བཀའ་བློན་བུད་མེད་གསུམ་མ་གཏོགས་བསྐོས་ཐུབ་ཡོད་མ་རེད་བ། ག་རེད་ཟེར་ན་དེ་རྗེས་ཀྱི་ཕྱག་ལས་དེ་རུག་རུག་མ་གནང་པའི་སྟངས་འཛིན་ཏོག་ཙམ་ལུང་ཚན་དང་ཤོག་ཁག་ཅིག་ལུང་ཚན་ཕར་ཚུར་བསྒྲིགས་ཡོད་དུས་ད་ནས་དེ་དཔེ་ཞེ་དྲག་གིས་ད་ང་ཚོ་འགན་འགོག་ཡོད་དུས་ད་ནས

ད་ནད་གཡོག་བུ་མོ་བཞི་པོ་དེ་གིས་མི་གྲངས་སུམ་ཅུ་སོ་བཞི་ལ་ཡ་ཁ་ལག་སྤྲད་པ་རེད་ཁ་ལག་སྤྲད་ཡ་མ་ཚད་པའི་གཡོག་པོ་རྒྱུག་ཡོད་རེད་དེ་འདྲའི་ཡག་པོ་ཡོད་ལ་ཡག་ཐག་ཆོད་བྱས་ཏེ་ད་མི་སུའི་བཀའ་དྲིན་བླ་མ་དེའི་བཀའ་དྲིན་རེད་པ་དེ་ཡིན་དང་དེས་བཀའ་དྲིན་བརྟེན་བྱས་ནས་ང་ཚོ་ད་སྐྱིད་ཐག་ཆོད་རེད་པ་ཐུགས་སུ་ཨེ་འདི་ཡིན་ང་ཚོ་ཕྱག་ལས་གནང་མཁན་ཚོ་གི་དཔེ་མི་ཚེ་ཡག་པོ་རེད་དཔེ་དེ་གང་ག་དཔེ་ཐུགས་སུ་གནང་ཡོད་དུས་ད་ནས་ང་ཚོ་གནང་མཁན་ཁག་ཅིག་གི་དཔེ་ཡག་ཐག་ཆོད་ཐུགས་སུ་གནང་ཡོད་རེད་ཡིན་ནའི་ནང་ཁུལ་ལ་ཡག་ཏོག་ཙམ་ཅིག་ད་ག་སོང་རེད་ཨ་ནི་རྡོག་རྡོག།

ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་དགུང་ལོ་བཅུ་དྲུག་ནས་བོད་ཀྱི་ཆབ་སྲིད་ཀྱི་ཐུགས་འགན་བཞེས་གནང་ཡོད་རེད་དེ་ནས་ཡང་དགུང་ལོ་ཉི་ཤུ་རྩ་བཞི་ནས་བཙན་བྱོལ་དུ་བྲོས་བྱོལ་ཕེབས་དགོས་བྱུང་ཡོད་རེད་དུས་དེ་ནས་བཟུང་ད་བར་དུ་ད་བོད་ཀྱི་བདེན་དོན་དེ་ད་ཐུགས་འགན་ཞེ་བོ་ཅིག་བཞེས་གནང་ཡོད་རེད་བ་ད་མི་རབས་གསར་པ་ཚོའི་ངོས་ནས་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུས་པའི་ད་ང་ཚོ་མི་རབས་རྒན་པ་རྣམས་ཀྱིས་ད་ཅིག་བོད་དོན་ཐད་ལ་སྐུ་ལས་བསྐྱོན་པ་འབྱོར་ལ་དེའི་དུས་ནས་དུས་སུ་དྲན་དགོས་དེ་གལ་ཆེ་རུ་གཟིགས་གནང་གི་ཡོད་ན། རེད་ད། ང་ཚོ་བོད་མི་རིགས་ཁྲོད་ཀྱི་ཆ་མཚོན་ན་དངོས་གནས་ཁོ་རང་འཛམ་བུ་གླིང་འདིའི་སྒང་ལ། མི་རིགས་དངོས་གནས་ཁོ་རང་ད་བསོད་བདེ་བསོད་ནམས་ཆེ་ཤོས་ཅིག་རེད་བསམ་ང་ཚོའི་རླབས་ཆེན་དབུ་ཁྲིད་ལྟ་བུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་རེད་ད་ནི་ཞིག་གིས། ཁོང་གི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ང་ཚོ་གིས་ད་ལྟ་བར་དུ། ང་ཚོ་ད་འདི་ལབ་ཀྱི་ར་འདྲ་འདྲའི་ནང་ནས་མ་འདྲ་བ་ཅིག་ཆགས་ཐུབ་པ་འདི་ད་ཁོང་རང་གིས་ང་ཚོ་དབྱིན་སྐད་ནང་ལ Visionary Leader ལབ་ཀྱི་ར་ད། ང་ཚོ་ཕུགས་བསམ་རིང་རྒྱང་རིང་པོ་བསམ་བློ་བཏང་ཆེད་དུ་ང་ཚོ་གི་སློབ་གྲྭ་ནས་བཙུགས་ཡས་ནས་རེད་ཤེས་ཡོན་དང་སྒྲིག་འཛུགས་ཁག་དོ་སྣང་སྤྲད་ནས་གང་ཅིའི་ཐོག་ནས་ང་ཚོ་ད་ལོ་ན་དེ་སྒང་ཆུང་ཆུང་ནས་འདི་འགན་འཁུར་ཡོད་ར་དེ་འདྲ་ཡིན་དུས་ཙམ་པ་ང་ཚོ་ད་མི་རབས་ཆུང་བ་དང་ལོ་གཞོན་པ་ཚོས་ཀྱི་འདི་ཚོ་མ་བརྗེད་པའི་ཐོག་ནས་ར་ད་ང་ཚོ་འགྲོ་བའི་ཆ་མཚོན་ན་རྒྱ་གར་ལ་སྐྱེས་རེད་འཚར་ལོངས་བྱུང་རེད་བོད་ལབ་ཡ་དེ་ང་ཚོ་མཐོང་མྱོང་མ་རེད་ཡིན་ནའི་ད་བོད་ནང་ལོགས་ལ་ཡོད་པའི་བོད་མི་ཚོས་ཀྱི་ད་ལྟ་གནས་སྟངས་ག་འདྲའི་ཅིག་བར་ལ་བསྡད་ཤག་ང་རང་ཚོ་འདི་བཙན་བྱོལ་ལ་སླེབས་བྱས་ང་རང་ཚོ་ད་སྤོ་བོ་ལགས་རྨོ་མོ་ལགས་ཡིན་ན་རེད་རྒན་པ་ཚོས་མི་རབས་རྒན་པ་ཚོས་ཀྱི་ད་པ་ལ་འདི་སྔོན་ནས་བྱུང་ང་ཚོ་སླེབས་དུས་ཙམ་པ་གནམ་དང་ས་མ་གཏོགས་མི་ལ་ཇོ་ར་དང་ངོ་ཤེས་པ་ད་ཧ་གོ་ཡས་ད་འདི་དེ་འདྲའི་གད་ཁས་སྨད་ནས་ང་ཚོ་འདུག་ས་ད་གཞི་རིམ་ནས་བྱས་འགོ་བཙུགས་ར་དེ་ཚོ་བཙན་བྱོལ་ནང་ལོགས་ནས་འདི་ཚང་མ་ང་ཚོས་ད་རྡོ་ལ་རི་མོ་བརྐོས་ནས་ནི་རེད་སོ་སོ་གི་ང་ཚོ་གི་ད་སྙིང་ནང་ལོགས་བཅང་ཡས་ནི་རེད། མུ་མཐུད་ནས་དེ་ཙམ་དུ་མ་ཟད་སྐུ་མདུན་གྱི་བཀའ་སློབ་དུས་ནམ་ཡང་མ་བརྗེད་པའི་ཐོག་ནས་རང་ཉིན་རེ་ནི་ཉིན་རེ་འདི་ག་ལ་བསམ་བློ་བཏང་བྱས་ད་ང་ཚོས་འགན་ག་འདྲས་ཅིག་འཁྱེར་དགོས་འདུག་ད་ལས་འགུལ་གྱི་རྣམ་པ་མང་པོ་ཡོད་རེད་མཉམ་ཞུགས་བྱས་ད་དེ་འདྲས་ད། འདི་ཆ་ཚང་བློ་ལ་ག་འདྲས་བྱུང་རེད་ཨང། ཁ་ཤས་སློབ་སྦྱོང་གི་ཐོག་ནས་རང་ཁ་ཤས་ཡང་ས་ལ་བབས་བྱས་ལས་འགུལ་སྤེལ་ཡང་ཁ་ཤས་སོ་སོ་རྣམ་དཔྱོད་དང་རྩལ་དང་དུས་ཀྱི་ཐོག་ནས་ཡང། ལས་འདི་ག་རེད་བོད་བོད་པའི་འཐབ་རྩོད་གང་ལ་ཡང་ཁྱབ་བསྒྲགས་བྱེད་ཡ་དང་དེ་འདྲས་ལས་འགུལ་སྤེལ་འདི་མཉམ་ཞུགས་བྱས་དཔེ་གལ་ཆེན་པོ་ཆགས་ཡོད་བསམ། ལགས་སོ། དངོས་གྲུབ་དཔལ་ལྡན་ལགས་ད་ད་ལྟ་གོང་གནད་དོན་གཅིག་དེ་ད་ལྟ་ཡ་མཚན་པོ་བྱས་དེ་བཞིན་ཡང་གལ་ཆེན་པོ་ཞིག་ཆགས་གནང་གི་འདུག་ད་ལྟ་དོན་དངོས་དཔེར་ན་ད་ལྟ་རྒྱ་གར་གྱི་གསང་བའི་ལས་ཁུངས RAW ནང་ལོ་ལྔ་ཕྱག་ལས་གནང་འདུག་བ་བོད་ལ་ཐེངས་མ་ལྔ་ཕེབས་གནང་འདུག་བ།

དེ་སྐབས་སུ་ནས་རྒྱ་ནག་གིས་ཅིག་རྒྱ་གར་ལ་ཅིག་ས་མཚམས་ལ་རྩོད་རྙོག་བྱས་ལ་སོགས་པ་བཙན་འཛུལ་བྱས་ལ་སོགས་པ་དེ་ཚོ་དེ་དུས་ནས་གྲ་སྒྲིག་གནང་གི་ཡོད་ན་གང་འདྲ་ན། ད་དུང་འདི་ལ་རྒྱ་མ་ནས་རྒྱ་མི་གི་ས་མཚམས་ལ་ཡ་ད་ལྟ་ལ་དྭགས་ལ་ཆ་བཞག་ན་ད་ལྟ་བོད་ཀྱི་དེ་ས་མཚམས་དེ་ཚོ་གང་ག་ལ་ཡ་རྒྱ་མི་ལ་དགོས་ཡ་དོན་ཆེན་པོ་ཡོད་རེད་ལ་ད་དེ་ཚོ་གང་ག་བ་ཡ་ད་གང་འདྲ་རྒྱ་གར་ལ་ཡ་དམག་ཆགས་ཡ་ཁྱེར་ཞིག་དུང་སི་དུང་ཧ་ལ་ཡ་རྒྱ་མི་གི་བཤད་གི་བ་རེད་ཨ་ནི། ད་ག་ར་ཚོགས་རེད་ང་ཚོ་ལ་ལོག་སྤྱོད་ཟེར་གྱི་ཡོད་རེད་བ། ཨེ་ལོག་སྤྱོད་དམག་མི་ལ་ཡ་ཨ་ནི་ང་ཚོ་དམག་བྱས་པ་ཡིན་ན་ཨ་ནི། དམག་མི་གཅིག་ལ་ཡ་ང་ཚོ་མི་བཅུ་ཐམ་པ་འགྲོ་དགོས་ཡོད་ཟེར། ཨེ་རྒྱ་གར་ལ་ཡ་ཁོང་ཚོ་དམག་མི་གཅིག་ལ་ཡ་ང་ཚོ། དམག་མི་བཅུ་ལ་ཡ་ང་ཚོ་མི་གཅིག་འགྲིག་གི་རེད་ཟེར་ནས་རྒྱ་མིས་དེ་འདྲ་བཤད་ཡོད་རེད་ད་རླུང་འཕྲིན་སྒང་ལ། ད་དེ་འདྲ་ཡིན་དུས་ཙ་ནི་གང་བྱས་མ་བྱས་རྒྱ་གར་གཞུང་གི་མིས་ཡག་ཐག་ཆོད་ཐུགས་ཟབ་གནང་ཞུས་དུས་ད་ནི་ས་མཚམས་ཚོ་ལའི་གྲ་སྒྲིག་ཡག་ཐག་ཆོད་ཐུགས་སུ་ཡོད་རེད་དེ་འདྲ་ཡིན་དུས་ཙ་ནི་གང་བྱས་མ་བྱས་ས་བཀྲ་ཚོ་ཚོ་ཕར་བཟོས་ང་རང་གིས་ད་ཐེབས་རྩ་དང་དུས་ཐུང་ཐུང་ལ་ནི་སྤུ་གུ་སྐྱེས་པ་དང་དུ་ལ་ཡང་སྐྱུར་ཚོས་ནས་ནི་རྒྱ་གར་གཞུང་དང། ནས་ཁར་སོར་ང་རང་ཚོའི་བདེ་སྲུང་ལ་ཡང་ཆ་ཚང་ཕུལ་ནི་ད་ཕ་ནས་ཕར་བཙོན་པའི་མིང་གཞུང་དང་དུ་གང་ག་ཕ་ནས་ཚུར་ཁུར་ཡོང་དེ་བདེ་སྲུང་ལ་ཆ་ཚང་ཕུལ་རྒྱ་གར་གཞུང་ལ་ཆ་ཚང་ཕུལ། ད་ག་ནས་ཡི་ས་མཚམས་ལ་རྒྱ་མི་ག་པར་ཡོད་མེད་ཀྱི་ས་བཀྲ་དང་གང་ག་ཆ་ཚང་བཟོས་བྱས་ནས་ད་ལྟ་རྐང་ལུས་དངོས་གྲུབ་མཁྱེན་གསལ་ལྟར་རེད། དེ་ཡིན་ན་གང་ག་ཆ་ཚང་འདུག་སེ་དེ་ངས་ཞབས་ཞུ་བཞག་ཡིན། ངས་ད་ཕོ་ད་པ་ད་ཞུས་ཡིན། ལགས་སོ་རེད་ན་ཞུ་ལ་ད་ང་ཚོ་དུས་ཚོད་ཞེ་དྲག་མི་འདུག་ར་ད་མི་རབས་རྒན་པ་ཟེར་དུས་ཙམ་པ་ད་ད་ལྟ་དངོས་གྲུབ་དཔལ་ལྡན་ལགས་ནང་བཞིན་གྱི་ད་བོད་མི་མང་པོ་ཞེ་ཅིག་གིས་ད་བོད་མི་རིགས་ཀྱི་ཆེད་དུ་སྐུ་ལས་ཞིག་བསྐྱོན་གནང་ཡོད་ར་བ། ད་ཁྱེད་རང་མི་རབས་ད་གསར་པ་ཅིག་ཡིན་པའི་ཆ་ནས་ནི་ད་ཅིག་མ་འོངས་པར་བོད་ཀྱི་གནས་སྟངས་འདི་ད་ག་པར་གཟིགས་ཀྱི་ཡོད་ན་ར་བ། འདིའི་སྐར་མ་གཅིག་ནང་གསུང་རོགས་ཞེས་ཐུགས་རྗེ་ཆེ། ད་དེང་སང་ང་ཚོ་བཙན་བྱོལ་ནང་ལོགས་ཡོད་རྒྱུ་བོད་མི་རྒྱ་གར་གཅིག་པོ་ཙམ་དུ་མ་ཟད་ཕྱི་ཡུལ་གྲུ་ཁག་ཕྱི་རྒྱལ་ཡུལ་གྲུ་ཁག་ག་བ་ག་ས་ལ་ད་འཚོ་ནས་བསྡད་ཡོད་ར་དེ་འདྲ་ཡོད་དུས་སྐབས་ལ་ད་འདིའི་བརྒྱུད་རིམ་ཐོག་ནས་ང་ཚོ་གི་གོ་སྐབས་བཟུང་བྱས་འཛམ་བུ་གླིང། ག་པ་ལ་ད་བོད་པ་ཡོད་པ་ཡིན་ནའི་སོ་སོ་བོད་པ་ཡིན་པའི་གི་ངོ་བོ་དེ་མ་བརྗེད་པ་བྱེད་ར་མི་རིགས་ཀྱི་ལ་རྒྱ་དེ་མ་བརླག་པ་བྱེད་ཨ་ནི་དུས་རྟག་ཏུ་བོད་ནང་ལོགས་ལ་བོད་མི་ཚོས་ཀྱིས་ག་ཚོད་ཞིག་སྐུ་ལས་སྐྱོན་གྱི་འདུག་ར་ཨ་དམིགས་བསལ་གྱི་ད་ད་ལྟའི་ཆ་ལ་གནས་སྟངས་ག་འདྲས་ཆགས་བསྡད་ཡོད་ན་ནི་ཨ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡིན་ནའི་དགུང་ལོ་བགྲེས་པོ་ཕེབས་བསྡད་ཡོད་རེད་འདི་ཆ་ཚང་གཅིག་ང་ཚོས་གཞིར་བཞག་པའི་ཐོག་ནས་པ་ལགས་ཀྱིས་འདི་སྔོན་ལ་གསུངས་སོང་ནང་ཁུལ་ལ་རྙོག་ཁྲ་ག་འདྲས་ཅིག་ཡོད་ན་འདི་དཀའ་རྙོག་དེ་ཚོ་སེལ་བ་བྱེད་དེ་ལས་ལྷག་ག་ཅིག་སོ་སོ་དགྲ་བོ་རྒྱ་མི་ལ་ག་ཚོད་ཞིག་ང་ཚོས་ཀྱིས་ད་ཁ་གཏད་བཅག་ཡས་ནས་རེད་དེ་ནང་བཞིན་གྱི་བོད་ནང་ལོགས་ཀྱི་ཛ་དྲག་གནས་ཚུལ་དེ་ག་ཚོད་ཞིག་གིས་ང་ཚོས་ཀྱིས་ཁྱབ་བསྒྲགས་བྱས་ད་དེ་འདྲས་ཨ་ནི་དེ་དེ་ཚོ་ཆ་ཚང་ལ་དོ་སྣང་སྤྲད་པ་ན་ཉིན་གཅིག་ང་ཚོ་བོད་ལ་སྐྱིད་པའི་ཉི་མ་ཤར་རེད་ད་གཞིས་བྱེས་བོད་མི་མཉམ་འཛོམས་ཡོང་ཡས་ཀྱི་ཉི་མ་གཅིག་ང་ཚོས་ཀྱིས་ཏན་ཏན་ཅིག་ང་ཚོས་མཐོང་གི་རེད་མཐོང་ཡས་བྱུང་གི་རེད་དེ་རེ་བ་གཙང་མ་ཅིག་ཞུ་རྒྱུ་ཡོད་ལན་ཞུ། ལགས་སོ། ད་རྣམ་པ་གཉིས་དུས་ཚོད་སྟོན་གནང་བྱས་ང་ཚོའི་བརྙན་འཇུག་ཁང་ལ་ཕེབས་བྱས་ཨ་ནི་གླེང་མོལ་ལྷུག་པོ་གནང་བ་དེ་ལ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་ཡས་ཡིན་བཀའ་དྲིན་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ཞི་བདེ་ཡོང་བ་ལ་ནང་སེམས་ཀྱི་བྱམས་བརྩེ་སྤེལ་དགོས་པ། བཞུགས་སྒར་ཕོ་བྲང་དུ་མི་མང་མཇལ་ཁའི་སྐབས་སུ་བཀའ་སློབ་སྩལ་ཡོད་པའི་སྐོར་གནས་ཚུལ་ཐོན་འདུག། ད་ལྟ་ཇི་ནི་ཝའི་ནང་ལ་འཚོགས་བཞིན་པའི་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐེངས་ལྔ་བཅུ་ང་གཉིས་པའི་ཐོག་ཡུ་རོབ་ནང་གི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་སྐུ་ཞབས་ཝན་སིན་མར་ཏིན་ལགས་ཀྱིས་སྤྱི་བསྒྲགས་གཉིས་སྤེལ་བའི་ནང། རྒྱ་ནག་གིས་བོད་ནང་ལ་མུ་མཐུད་སྡུག་སྦྱོང་མནར་གཅོད་དང་བོད་ཀྱི་ཁོར་ཡུག་ལ་དྲག་གནོན་བྱེད་ཀྱི་ཡོད་ལུགས་གསུངས་བཞག། ཡང་གནས་ཚུལ་གཞན་ཞིག་ནང། ཕྱི་ཟླ་གསུམ་པའི་ཚེས་བཅུ་གསུམ་དང་བཅུ་བཞི་ཉི་མ་གཉིས་ཀྱི་རིང། བཙན་བྱོལ་བོད་མིའི་ཤེས་ཡོན་ལྷན་ཚོགས་དང་ཤེས་ཡོན་སློབ་སྟོན་ཚོགས་ཆུང་གཅིག་ལྕོགས་ཀྱི་ལྷན་ཚོགས་ཐེངས་བཅུ་པ་དེ་བཞུགས་སྒར་རྡ་རམ་ས་ལར་བསྐོང་ཚོགས་གནང་བཞག་ཐེངས་དེའི་ལྷན་ཚོགས་ཀྱི་ཐོག། ད་ལྟའི་སྐབས་བཙན་བྱོལ་ནང་དུ་བོད་ཀྱི་ཆབ་སྲིད་དང་རིག་གནས། ལེགས་བྱང་བཅས་ཀྱི་བྱ་གཞག་འཛིན་སྐྱོང་སྤེལ་གསུམ་བྱ་བར་དཀའ་ཚེགས་ཆེ་ཤོས་དེ་ནི། སློབ་གྲྭ་ཁག་གི་སློབ་ཕྲུག་གི་གྲངས་འབོར་འདང་ངེས་ཤིག་མེད་པ་དེ་ཡིན་སྟབས། ད་ལྟའི་གནས་སྟངས་འདི་མུར་ཡུན་རིང་གནས་པ་ཡིན་ན། གསབ་ཏུ་མེད་པའི་མི་རིགས་ཀྱི་གྱོང་གུན་ཞིག་ཕོག་ངེས་ལ་སོང། དཀའ་ངལ་དེ་དག་སེལ་བའི་ཐབས་ལམ་ཇི་དགེའི་སྐོར་སོགས་གྲོས་གཞི་དོན་ཚན་བཅུ་གཅིག་གི་ཐོག་ལ་གྲོས་མོལ་གནང་ཡོད་ལུགས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་ལ་གནས་ཚུལ་སྤེལ་འདུག་བོད་མི་མང་སྤྱི་འཐུས་ཚོགས་གཞོན་མཆོག་གིས་དབུས་གཙང་ཆོལ་ཁའི་སྒྲིག་འཛུགས་དབུ་བརྙེས་ནས་མི་ལོ་བཞི་བཅུ་འཁོར་བའི་དུས་དྲན་མཛད་སྒོའི་ཐོག་བོད་རྒྱ་དཀའ་རྙོག་སེལ་ཐབས་དབུ་མའི་ལམ་གྱི་གལ་གནད་ཀྱི་སྐོར་གསུང་བཤད་གནང་བཞག་ཡང་གནས་ཚུལ་གཞན་ཞིག་ནང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་བདུན་ཕྲག་རྗེས་མར་ར་ཤི་ཡའི་རྒྱལ་ས་མོ་སི་ཀོ་ནང་ལ་ཕེབས་ནས་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མིར་པུ་ཏིན་དང་ཐུག་འཕྲད་བྱ་འཆར་འདུག་ལ། དེ་ནི་ཡུ་ཀེ་རེན་ནང་དམག་བརྒྱབ་བཞིན་པ་དེར་རྒྱལ་སྤྱིའི་ནང་དངངས་འཚབ་ཆེན་པོ་བྱ་བཞིན་པའི་སྐབས་འདིར་ཞི་ཅིན་ཕིང་གིས་ཕྱི་འབྲེལ་ཆེ་རུ་གཏང་རྒྱུའི་མངོན་འདོད་ཞིག་ཡིན་ལུགས་ཡུར་གིན་གྱི་རྒྱལ་ས་ཀིབ་ནས་ཨེ་པི་གསར་ལས་ཁང་གིས་ཁ་སང་གནས་ཚུལ་སྤེལ་བཞག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དོན་གྲུབ་རྣམ་རྒྱལ་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།